The following program is in Tibetan. ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་བོད་ཅེས་པའི་ཐ་སྙད་དང། དེ་བཞིན་བོད་ཀྱི་ཡུལ་ཁམས་ཆགས་ཚུལ་དང། བོད་མིའི་སྲོལ་རྒྱུན་གྱི་འཚོ་བ་སྐྱེལ་སྟངས་སོགས་ཞིབ་ཕྲ་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

རྗེས་འཇུག་ན་དང་ད་གཉིས་རང་འདོད་སེམས་ན་གང་འདོད་དུ་ཁོ་གཉིས་སྦས་ཏེ་བརྗེ་ལེན་བྱེད་ཅེས་སྦྱར་ཆོག་ཡས་སོ་སོའི་འདོད་པ་ག་ཡོད་གཅིག་པར་འདྲ་མཉམ་ལ་སྦྱར་ཆོག་ཡས་འདི་འདྲ་ཡོང་དགོས་དེ་འདྲ་ཡིན་དུས་སྐབས་སུ་ཨ་ནི་སྔོན་མ་ཡིན་ན་བོན་རེད་ཨ་ནི་རྗེས་ལ་ནི་རྗེས་འཇུག་ད་ན་དེ་ཤུགས་ཆེ་བ་ཞིག་བེད་སྤྱོད་མ་བཏང་རྗེས་ད་དེ་ཤུགས་ཆེ་བ་ཞིག་བེད་སྤྱོད་ཡིན་པ་སོང་ཙང་ཨ་ནི་བོན་ལས་བོད་ཆགས་རེད་ཟེར་གི་ད་ང་རང་ཚོས་བོད་ཀྱི་ཡིག་ཆ་དང་བོན་གྱི

བོད་ལབ་ཉན་དེ་རྒྱ་གར་ལས་བྱུང་རེད་ཟེར་གི་བཤད་སྲོལ་གཅིག་དང་ལབ་སྲོལ་དེ་འདྲ་ཅིག་ཡོང་གི་འདུག་ད་ཡང་ཅིག་གནས་ཚུལ་གི་ག་འདྲ་ཡོང་གི་ཡོད་རེད་ཟེར་ན་བོད་ལབ་ཉན་དེ་བཤད་སྟངས་ཅིག་འབོད་ལས་བོད་བྱུང་རེད་ཟེར་ཞོར་འབོད་ལས་བོད་བྱུང་རེད་ཟེར་དུས་ག་རེ་ཟེར་ན་གནའ་བོའི་བོད་པས་གི་ང་ཚོས་གི་འཚོ་བ་སྐྱེལ་སྟངས་དེ་འབྲོག་ལས་ཤུགས་ཆེ་བོ་ཞེ་བོ་ཡིན་པ་སོང་ཙང་ད་འབྲོག་ལས་ཤུགས་ཆེ་བོ་ཡིན་པའི་དུས་སྐབས་སུ་ནི་འབྲོག་པས་གི་ཕར་ཚུར་ཀྱེ་རུ་ཀ་རུ་རུ་བ་ཕར་ཚུར་རྒྱང་རིང་པོ་དང་ནི་བེ་ཏི་རི་མཐོ་པོ་དུ་ཕར་ཚུར་ཡིན་དུས་སྐབས་སུ་ནི་དགྲ་དང་སེམས་ཅན་དེ་འདྲ་གི་ལ་གནོད་པ་ལུགས་དེ་འདྲ་བྱུང་བ་ཡིན་ན་ནི་གཅིག་གཅིག་ལ་སྐད་བཏང་ཡས་ཀྱི་ལུགས་སོ་དེ་ཡོད་རེད་ཟེར། དཔེ་བཤད་ན། ད་དེ་འདྲ་ང་ཚོའི་དགྲ་བོ་ལ་ཞིག་དང་ཡོད་རེད་གྲོང་གསེབ་བ་དེ་ཚོ་ལ་ལུག་འཚོ་དེ་འདྲ་འགྲོ་དུས་སྐབས་སུ་རི་ལ་ཡར་བལྟས་ཟེར་དམ་ལང་སང་ཀི་ཤ་རྒྱག་ཡས་ལུགས་ཞིག་ཀི་ཧི་ཞིག་ཕར་ཚུར་བརྡ་ལན་བྱེད་ཡས་ལུགས་ཞིག་ལ་ད་རིས་ཀྱི་ཕར་ཚུར་བྲག་ཅ་ཀྱི་ཐོས་རྗེས་སྐད་ཡང་ཆེན་པོ་བྱེད་ལྷག་པར་དུ་དབྱར་ཁ་ཡིན་ན་སྐད་ཆེན་པོ་བྱེད་དེ་འདྲ་ཡོང་གི་རེད་པ་ད་དེའི་གི་གཅིག་ནས་སེམས་ཅན་འདི་ཚོ་ལ་ནི་སྤྱང་ཀི་ལ་སོགས་པ་དང་འདི་འདྲས་ཀྱི་འཚེ་བ་མ་བྱུང་བའི་ཆེད་དུ་ཁོ་མི་དོགས་ཟོན་བྱེད་ཀྱི་ཀི་ཤ་བརྒྱག་སྟེ་འདི་འདྲས་ཀྱི་གནས་ཚུལ་ཡོང་བ་དང་གཉིས་ནས་རང་གི་མདུན་ལ་ཡང་ལང་ཀ་འགྲོ་འདུག་གི་སེམས་ཅན་དེ་འདྲ་ཧོབ་ཧོབ་ལ་མ་འདུག་ཡས་ཀྱི་ཀི་ཤ་སྐད་འབོད་རྒྱག་ཡས་དེ་འདི་འདྲས་ཀྱི་ང་ཚོའི་ཁྱད་ཆོས་ཤིག་ལ་བརྩིས་པ་བྱས་ཙང་དེ་འདྲས་ཀྱི་ཡིན་པ་སོང་ཙང་འབོད་ལས་བོད་བྱུང་བ་རེད་ཟེར་ཉན་ཅིག་ང་ཚོས་བཤད་ཀྱི་ཡོད་རེད་ད་དངོས་གནས་དྲང་གནས་ཀྱི་ང་ཚོས་ཀྱི་བཤད་སྟངས་གཅིག་ལ་ད་དེ་ཁུངས་བཙན་པོ་ཡང་ཡིན་ས་རེད་ང་རང་ཡང་བལྟས་ཚོད་ཐེ་ཞོ་དང་དེ་འདྲ་ང་རང་གི་དེའི་ནང་ཐེ་ཞོ་ག་རེ་ཡིན་ཟེར་ན་ང་དེ་ཡིན་ཞུས་བསྡད་དགོས་དེ་ག་རེ་རེད་ཟེར་ན། ཞིང་ལས་བྱེད་ཉན་གྱི་ཞིང་པ་ལབ་རྒྱུ་རེད་བ། ཞིང་པའི་ཞིང་པའི་ཞིང་ལས་བྱེད་ཉན་གྱི་ཐ་སྙད་དེ་ལ་སྔོན་མ་ན་བོད་ཟེར་ང་ཚོ་ལབ་བསྡད་ཀྱི་འདུག་ད་དེང་སང་ང་ཚོས་ཞིང་པ་ཟེར་ཆགས་བསྡད་རེད་བ། དེ་མི་འདུག་ད་ཞིང་ལས་བྱེད་ཉན་ལ་བོད་ཟེར་ཆགས་དུས་སུ་ག་འདྲ་བྱེད་དགོས་རེད་ཟེར་ན་ཅི་སྟེ་ང་ཚོས་བོད་ལབ་ཉན་དེ་ཡོང་ཡ་དེ་བོད་པའི་ཡིག་ཆའི་ནང་ལ་ག་དུས་ཡོང་ཞག་ཟེར་གི་སྐད་ཆ་བཤད་དུས་སུ་བོད་པའི་ཡིག་ཆའི་ནང་ལ་བོད་ལབ་ཉན་དེ་གཉའ་ཁྲི་བཙན་པོའི་གི་སྐབས་སུ་ནས་ནི་བྱུང་ཕྱོགས་དེ་གསལ་བསྡད་ཀྱི་ཡོད་རེད་ད་དེ་གསལ་ཡ་དེ་ག་པར་གསལ་གྱི་ཡོད་རེད་ཟེར་ན་ཏུན་ཧོང་གི་ཡིག་ཆ་ལབ་རྒྱུ་རེད་བ་ཏུན་ཧོང་གི་ཡིག་ཆ་ལབ་ཉན་དེ་ང་ཚོས་ཁ་སང་ང་ཚོས་གོང་ལ་ཞུས་པ་ནང་ལྟར་རེད་བོད་པའི་གི་ལོ་རྒྱུས་ཡིག་ཆའི་ནང་ནས་ཁུངས་བཙན་པོའི་གི་བཙན་ཤོས་ཀྱི་གྲས་ལ་བརྩི་གི་ཡོད་རེད་ད་གང་ཅིའི་དོན་དུ་ན་ང་ཚོའི་གི་ཡིག་ཆའི་གི་ནང་ནས་ད་ལོ་ཆིག་སྟོང་ལྷག་གི། ལོ་རྒྱུས། ལོ་ཆིག་སྟོང་ལྷག་གི་ལོ་རྒྱུས་འདི་ལ་ལོ་ཆིག་སྟོང་ལྷག་གོང་ནས་ད་ལྟ་བར་དུ་ལ་བཟོ་བཅོས་ཁྱོན་ནས་མ་ཕྱིན་རྒྱུ་ཞིག་ང་རང་ཚོའི་ཆོས་འབྱུང་ལོ་རྒྱུས་མང་པོ་ཅིག་ལ་བར་དུ་བཟོ་བཅོས་ཕྱིན་རྒྱུ་འདི་འདྲ་མང་པོ་ཡོད་རེད་བ། ལྷད་ཞུགས་རྒྱུ་འདི་འདྲ་ད་ཏུན་ཧོང་ཡིག་ཆ་ལབ་ཉན་དེ་ལྷད་ཁྱོན་ནས་ཞུགས་མེད་པའི་ཁོངས་གཏོགས་བརྩི་གི་ཡོད་རེད། ད་འདི་ཏུན་ཧོང་ཡིག་ཆའི་ནང་ལ་ག་རེ་བཤད་ཡོད་རེད་ཟེར་ན་གཉའ་ཁྲི་བཙན་པོ་བཤད་དུས་སྐབས་སུ། ལྷག་པར་དུ་ཡང་རྒྱལ་ཕྲན་རིམ་པ་བཤད་ཡོང་དུས་སྐབས་སུ། ཨ་ནི་མངའ་མཛད་ལབ་ཉན་ཞིག་བཤད་ཡོང་གི་ཡོད་རེད་ང་ཚོས།

དེ་ལྟར་ན་དུས་ཀྱི་ཐ་སྙད་འཕོ་འགྱུར་འདི་འདྲ་བྱས། ཕྱུགས་ལས་བྱེད་ཉན་དེ་ལ་བྱང་པ་ཟེར་ལབ། ཞིང་ལས་བྱེད་ཉན་དེ་ལ་བོད་པ་ཟེར་ལབ་པའི་སྐབས་ཤིག་ཡོད། དཔེ་བཞག་ན་ང་ཚོས་ཕྱུགས་ལས་བྱེད་ཉན་ཟེར་ན་འབྲོག་པ་མང་ཆེ་ལ་བྱང་པ་ལབ་ཀྱི་རེད་ད་ཁོ་ལ་བྱང་ལ་ཡར་ཕོག་ཤག་ཟེར་དུས་སྐབས་སུ་དེ་ཚོ་སྟོད་འབྲོག་པའི་ཡར་ཕོག་ཤག་ལབ། ད་གང་ཅིའི་དོན་གོ་འདུག་ཟེར་ན་བོད་ནས་མང་གི་ཡུལ་ལབ་ཉན་ཅིག་ལབ་གོ་ང་ཚོས་བོད་ནས་མང་གི་ཡུལ་ཟེར་དུས་སྐབས་སུ་ནས་ཟེར་ན་ང་ཚོས་ནས་འབྲུ་རེད། དེ་ཚོ་གནད་ཀ་འདི་འདྲའི་ཐོག་ནས་ང་ཚོས་བོད་ལབ་ཉན་དེ་ཞིང་ལས་བྱེད་ཉན་གྱི་ཁྱད་མིང་ཅིག་ཡིན་པ་འདི་ད་ཁུངས་བཙན་ཤོས་དང་ར་འཕྲོད་ཤོས་དང་ཡག་ཤོས་ལོ་ཅིག་ལ་རེད་བསམ་བསམ་གྱི་ཅིག་ཡོང་བསྡད་ཀྱི་འདུག་ལགས་འོང། ལགས་སོ་ལགས་སོ། བྱས་ཙང་ད་ལྟ་ད་ང་ཚོ་ཡང་སྟོབས་ལགས་ཀྱིས་ད། བོད་ཞུ་བ་གྱི་ཐ་སྙད་ད་ག་རང་ཅིག་གི་ང་རང་ཚོ་ནི་བོད་པའི་སྤྱི་ཚོགས་འདིའི་ནང་ལོགས་ལ་ཐོག་མ་བྱུང་ཚུལ་ཞུ་ནས་རེད་འདི་གས་ཀྱི་རིམ་པ་འདི་གས་ང་ཚོ་ངོ་སྤྲོད་གནང་སོང། ད་ག་ནས་ང་རང་ཚོ་ད་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང། རྒྱལ་རབས་ལོ་རྒྱུས་བསྡུས་གསལ་མ་ནི་ཁྲིད་གནང་བའི་སྐབས་ལ་ངོ་སྤྲོད་ཅིག་གནང་ཡོད་དུས་མཚམས་འདིར་ཡང་འདི་གཅིག་ནི་གསན་མཁན་རྣམ་པ་ཚོར་སྙན་སྒྲོན་ཞུ་ཡིན། བོད་ཀྱི་མིང་ཐོགས་ཚུལ་ཐད་ལ་བཤད་སྲོལ་མི་འདྲ་བ་འགའ་ཤས་ཡོད་ཅིང། དགེ་འདུན་ཆོས་འཕེལ་ལགས་ཀྱིས་བྲིས་པའི་དེབ་དཀར་ཡོད་རེད། དེའི་ནང་ལ་བོན་པོའི་བོན་ཟེར་ཡ་ཡིན་པ་ལ་ཚིག་དེ་ཟུར་ཆག་ནས་བོད་ཆགས་པ་རེད་ཟེར་གྱི་འདུག་དེ་འདི་ལྟར་མ་རེད་ཟེར་ནས་དེབ་དཀར་ནང་བྲིས་ཤག་བྱས་ཙང་ངས་དེའི་དེ་བཀོད་པ་རེད་མ་གཏོགས་ཅིག་ཤེས་ཡ་ང་ཁུངས་ལུང་གཞན་དག་གི་ང་ཁུངས་ལུང་མེད་བོན་པོ་རབ་འབྲེལ་གྱིས་བྲིས་མ་བྱུང། ཡང་འགའ་ཤས་ཀྱིས་གྲི་གུམ་བཙན་པོའི་སྲས། བྱ་ཁྲི་བཙན་པོ་ཀོང་པོའི་ཡུལ་ནས་གདན་དྲངས་ཏེ་མས་ངའི་བུ་འདི་གྲི་གུམ་གྱི་སྲས་ཡིན་ན་བོད་ཀྱི་ཆབ་སྲིད་བརྟན་པར་ཤོག་ཅེས་དམོད་བོར་བའི་ཚེ་ནམ་མཁའ་ནས་ཁྱོད་ཀྱི་བུ་འདི་ཀུན་ལས་རྒྱལ་བར་འགྱུར་རོ་ཞེས་སྒྲ་གྲགས་པས་མི་རྣམས་ཀྱིས་དེ་འབོད་མ་ཤེས་པར་སྤུ་དེ་གུང་རྒྱལ་ཞེས་བོས་པས་རྒྱལ་པོའི་མཚན་ཡུལ་ལ་ཆགས་ཏེ་སྤུར་རྒྱལ་བོད་བྱུང་ཞེས་གསུངས་ཚུལ་འདུག་སྟེ། ཏན་ཏན་འདི་འདུག་ཡིག་ཆ་མང་པོའི་ནང་ནས་སྤུར་རྒྱལ་བོད་ཟེར་ནས་འདི་ཏུན་ཧོང་གི་ཡིག་ཆ་དེ་ཚོའི་ནང་ལ་སྒང་གའི་ནང་ལ་ཚིག་གིས་སྤུ་རྒྱལ་སྤུ་རྒྱལ་ཟེར་འདུག་བོད་ཟེར་མཁན་མི་འདུག།

བྷོ་ཊ་ནས་བོད་བྱུང་བ་མིན་ཟེར་ཅིག་དགེ་འདུན་ཆོས་འཕེལ་ལགས། དེབ་ཐེར་དཀར་པོའི་བཅུ་གསུམ་པའི་རྒྱབ་ཀྱི་ཡིག་ཕྲེང་དང་པོའི་ཐོག་ལ། འདི་འདྲ་ཅིག་གསུངས་བཞག་བོད་ཟེར་མཁན་འདི་ཡོང་སྟངས་འདི་ང་རས་རུག་ལུག་རབས་ཏེ། རྒྱ་གར་གྱི་རྒྱལ་རབས་ནང་ལ་རྩོད་ལྡན་ཐོག་མ་ཟེར་མཁན་འདི་ལྟ་དེའི་སྐྱ་སེང་བུ་ལྔ་འཁྲུགས་པའི་སྐབས་དེ་རེད། མཧཱ་བྷཱ་རཏ་ནང་གསལ་གྱི་འདི་ཡེ་ཤུ་མ་འཁྲུངས་པའི་ལོ་སུམ་སྟོང་གི་སྔན་ལ་རེད་རྒྱ་གར་ནང་བྱུང་འདྲ་རྒྱ་གར་ལྡི་ལི་རྒྱལ་རྒྱུད་དེ་བྱུང་བ་རེད། འདིའི་སྐབས་ལ་ཨ་ནི་རྒྱལ་པོ་རུ་པ་ཏི་ཟེར་མཁན་དེ་ཨ་ནི་དཔུང་ཚོགས་ཡན་ལག་བཅུ་གཉིས་དང་བཅས་པ་ཨ་ནི་རི་བོ་གངས་ཅན་གྱི་གསེབ་ལ་ཨ་ནི་བུད་མེད་ཀྱི་ཆ་ལུགས་སུ་བྱས་ནས་བྲོས་ནས་འདིའི་རིགས་ལས་བོད་དེ་བྱུང་བ་ཡིན་ཞེས་བྱས་ནས་བསྟན་འབྱུང་གི་ནང་ལ་ཏན་ཏན་གསུངས་བཞག། ང་རང་ཚོ་ཡང་བོད་ཀྱི་རྒྱལ་རབས་ལོ་རྒྱུས་དེ་ཚོ་ངོ་སྤྲོད་ཞུས་པའི་བརྒྱུད་རིམ་ནང་ལོགས་ལ་ང་རང་ཚོ་ཨ་ནི་བོད་ཀྱི

བོད་པ་ཁོ་རང་ལ་འགྲེལ་བཤད་ག་འདྲ་རྒྱག་གི་འདུག་ཟེར་ན་བོད་པའི་ཁོར་ཡུག་དེ་ལ་འགྲེལ་བཤད་བོད་པ་རང་གིས་བོད་པའི་ཁོར་ཡུག་ལ་འགྲེལ་བཤད་ག་འདྲ་དེ་གལ་ཆེན་པོ་ཞིག་རེད་བསམ་གི་འདུག་ངས། འདི་ཡང་ཡང་དེ་ག་རང་རེད་ཏུན་ཧོང་གི་ཡིག་ཆའི་ནང་ལ་ཅིག་གསལ་བསྡད་ཡོད་རེད་ཏུན་ཧོང་གཉའ་ཁྲི་བཙན་པོ་དེ་དག་ག་ཚོད་ན་ལྷོ་ཁ་ཡར་ལུང་སླེབས་ཡོད་རེད་བ། ལྷོ་ཁ་ཡར་ལུང་སླེབས་ཡོང་དུས་སྐབས་སུ་བོད་ཀ་གཡག་དྲུག་གི་རྗེ་བོར་གཤེགས་སྐབས་ཨ་ནི།

གླིང་གི་ནི་སྙིང་པོ། གངས་ཀྱི་ནི་ར་བ་ཆུ་བོ་ཀུན་གྱི་མགོ། རི་མཐོ་ས་གཙང་ཡུལ་བཟང་མི་འཛངས་ཤིང་དཔའ་རུ་སྐྱེ། ཆོས་བཟང་དུ་བྱེད་རྟ་མགྱོགས་སུ་འཕེལ་བའི་གནས། ཟེར་ཞིང། ད་འདི་འདྲའི་གི་ང་ཚོའི་གི་བོད་པ་རང་གི་བོད་པའི་ཡུལ་དེ་ལ་འགྲེལ་བཤད་རྒྱག་སྟངས་ཅིག་ཡོད་ར་བ། འདི་འདི་འདྲ་བརྒྱབ་པ་རེད་ནམ་རྒྱུན་ང་ཚོའི་བོད་པ་ལ་གངས་ལྗོངས་ཟེར་དང་ཁ་བའི་ལྗོངས་ཟེར་དེ་ཚང་མ་ལོག་རྒྱ་གར་བ་ཚོས་ཧེ་མ་ལ་ཡ་ཟེར་མཁན་ཅིག་དང་འདི་འདྲ་དང་འབྲེལ་བ་ཡོང་ཅིག་ཀེ་ལ་ཤ་ཟེར་མཁན་དང་ཧེ་མ་ལ་ཡ་ཟེར་མཁན་དང་དེ་ཚོ་དང་འབྲེལ་ཡོང་ཅིག་གལ་སྲིད་ང་ཚོའི་བོད་ཀྱི་ཡུལ་གངས་རིའི་ཡུལ་ཟེར་དང་འདི་འདྲ་ཅིག་རེད་བསམ་གྱི་འདུག།

འཛམ་བུ་གླིང་གི་ཨེ་ད་ག་རེ་ཟེར་ཨེ་ཤི་ཡའི་གི་རྒྱལ་ཁབ་ཆེ་ཤོས་རྒྱ་གར་རྒྱ་ནག་གཉིས་ཀྱི་ཆུ་བོའི་གི་འགོ་ཁུངས་དེ་བོད་ལ་ཐུག་བསྡད་ཡོད་ར་དེ་ནས་བརྒྱུད་བྱས་ནས་རྒྱལ་ཁབ་ཆེ་ཤོས་འདི་གཉིས་གཙོས་བྱས་ནས་རྒྱལ་ཁབ་མང་པོ་ཞིག་ལ་རྒྱུགས་ཡོད་ར་སྟོད་ལ་ཆ་བཞག་ན་ཆུ་བོ་ཆེ་བཞི་ཡོད་ར་སྨད་ལ་བྱས་ན་ཆུ་བོ་ཆེ་བཞི་ཡོད་རེད་སྟོད་ལ་ཆ་བཞག་བྱས་ན་ནི་ག་རེ་ཟེར་ང་ཚོའི་གླང་ཆེན་ཁ་འབབ་སེང་གེ་ཁ་འབབ་རྨ་བྱ་ཁ་འབབ་རྟ་མཆོག་ཁ་འབབ་སོགས་ཡོད་ར་སྨད་ལ་ཆ་བཞག་ན་འབྲི་ཆུ་རྨ་ཆུ་རྫ་ཆུ་ཟླ་ཆུ་ཟེར་དེ་ཚོ་དེ་ཚོས་བོད་ཀྱི་ས་ཁུལ་དེ་ནས་རྒྱུག་པ་མིན་ཚད་མཐའ་བཞི་ཀྱི་རྒྱལ་ཕྲན་དང་རྒྱལ་ཁབ་ཆེན་པོ་དེ་ཚང་མའི་གི་ཆུ་བོའི་གི། འབྱུང་ཁུངས་ཅིག་ཆགས་ཀྱི་འདུག་བྱས་ཙང་ད་ཆུ་བོ་ཀུན་གྱི་མགོ་བོ་ཟེར་མཁན་དེ། དེ་འདྲ་ཁོར་ཡུག་གི་ཐོག་ནས་ཆ་བཞག་པ་ན་ང་ཚོས་བོད་སྐད་ཀྱི་དཀའ་ཚེགས་འགྲེལ་བཤད་རྒྱག་སྟངས་དེ་ཚན་རིག་པའི་ལྟ་སྟངས་ཟེར་ནའང་འདྲ། དེ་འདྲའི་དངོས་ཡོད་གནས་ཚུལ་ལྟ་སྟངས་ཟེར་ན་ཧང་སངས་ཀྱི་འདྲ་སྟེ་ཡིག་ཆ་དེ་འདི་ག་ནས་བཤད་རྒྱུ་དེ་འདྲ་མ་རེད་བ། དེ་སྔོན་མ་སྔོན་མ་ལོ་ཆིག་སྟོང་ཅིག་གོང་གི་ཐོག་ལ་ས་འོག་གི་ཡིག་ཆ་འགྱུར་བ་ཁྱོན་ནས་མ་བཏང་བའི་ཡིག་ཆ་ཡིན་དུས་སྐབས་སུ་དངོས་གནས་རེད་བསམ་བསམ་དེ་ནང་བཞིན་རི་མཐོ་ས་གཙང་ཡུལ་བཟང་ཨ་ལུང་པ་གང་ས་ཡག་པོ་རི་མཐོ་ས་གཙང་ལབ་དུས་ཁོར་ཡུག་གཙང་མ་ཅིག་ཡོད་ར་བ་ཨོ་དེ་འདྲ་ཅིག་ང་ཚོས་འགྲེལ་བརྒྱབ་ཡོད་རེད་ལེ། བློ་སྟོབས་ལགས་ཀྱིས་གནས་ཚུལ་འདི་གསུང་དུས་ཏག་ཏག་ནི་ང་རང་ཚོ་ད་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་རྒྱལ་རབས་ལོ་རྒྱུས་དེ་ཚོ་ཨ་ནི་བྲིས་གནང་པའི་སྐབས་ལས་ཡང་བོད་ཀྱི་སྣོད་བཅུད་ཆགས་ཚུལ་གྱི་སྐབས་ལས་ནི་ངོ་སྤྲོད་ཅིག་གནང་ཡོད་འདུག་བྱས་ཙང་དེ་ཡང་འདི་གཅིག་ནི་གསན་མཁན་རྣམ་པ་ཚོར་སྙན་སྒྲོན་ཞུ་གི་ཡིན། ད་བོད་ཀྱི་ནང་ལ་སྙན་གྲགས་ཅན་གྱི་གངས་རི་དང་མཚོ་གཙང་པོ་སོགས་ད་སྟོད་མངའ་རིས་ཀྱི་ཕྱོགས་སུ་ནང་པ་དང་ཧིན་རྡུ་གཉིས་ཀྱི་རྩ་ཆེར་འཛིན་པའི་གངས་དཀར་ཏི་སེ་ད་དེ་གངས་དཀར་ཏི་སེ་ཟེར་མཁན་དེ Mount Kailash ཟེར་ནས་ཕྱི་རྒྱལ་གྱི་དེ་ཚོའི་སྐད་ནང་དེ་འདྲ་ཟེར་གི་འདུག་ག་ང་ཚོའི་གངས་རིན་པོ་ཆེ་ད་གངས་རིན་པོ་ཆེ་དེ་འཛམ་བུ་གླིང་ཚང་མ་ལོག་ལ། སྐད་གྲགས་ཞེ་དྲག་ཡོད་རེད་ཧིན་དུ་དང་ནང་པ་གཉིས་ཆར་ལ། རྩ་ཆེན་པོ་ཞེ་དྲག་ལ་བརྩི་གི་ཡོད་རེད་ང་ཚོའི་བོད་ཀྱི་ཆུ་ཆེན་པོ་དེ་ཚང་མ་ཡོང་སའི་འབྱུང་ཁུངས་ཅིག་རེད་གངས་ཏི་སེ་དེ་ད་བལ་པོ་དང་བོད་གཉིས་ཀྱི་ས་མཚམས་ལ་གངས་རྒྱལ་མོ་མཐོན་མཐིང་ང་ཚོའི་ཁ་བརྡ་བྱ་མ་ལུང་བྱ་མ་ལུང་ཟེར་འདི་རེད་ཁ་བརྡ་བྱ་མ་ལུང་ཟེར་ད་གཟོད་ཨིན་ཇི་སྐད་ལ་མའོ་ཏོ་ཨེ་བེ་རེ་སི་ན་ཞིག་ཟེར་གི་ཡོད་འདྲ་འདི་རེད་ད་འདི་འཛམ་བུ་གླིང་གི་ནང་ལ། མཐོ་ཤོས་བརྩི་གི་འདུག་ང་ཚོ་ཞོགས་གཅིག་བོད་རང་གི་ཁོངས་རེད་རྫ་རོང་ཕུ་ཏོ་ཇི་ལྟར་ཁོང་དེ་ཁ་ཐུག་དེ་ཁེལ་གྱི་ཡོད་རེད་དེ། བོད་པ་དང་འབྲུག་པའི་ས་མཚམས་འདི་ལ་ཇོ་མོ་ལྷ་རི་ཡོད་རེད་ད་བརྙས་མ་བརྙས་གངས་ཆེན་མཛོད་ལྔ་འདི་ཉའི་རྒྱལ་བོ་ཡིན། འདི་བོད་པའི་གངས་རིའི་དཀྱིལ་རྒྱལ་བོ་ཡིན་པས་ང་རྒྱ་གར་གཞུང་གི་ངོ་རྒོལ་གནང་བྱོས། སྔ་མ། ང་ཚོའི་བོད་ཀྱི་རི་ཁོངས་རེད། ཆིག་སྟོང་བརྒྱད་བརྒྱ་དགུ་བཅུ་ཐམ་པའི་ལོ་ནས།

གཉན་ཆེན་ཐང་ལྷ་ཟེར་མཁན་དེ་དབུས་ཀྱི་སྐྱིད་ཆུ་ལ་སོགས་པའི་ཆུ་མགོ་དེ་རེད་ད་དེའི་རྒྱབ་ལོགས་ནས་ཕར་ཕྱིན་ན་གནམ་མཚོ་ཕྱུག་མོ་རེད་དེ་ཡོང་བར་ཚུར་ཕྱིན་ན་ཡངས་པ་ཅན་དང་དེ་ཚོ་ཁེལ་འདུག་རེད་པས་གཉན་ཆེན་ཐང་ལྷ་ཟེར་བྱས་ན་ཡང་རི་བོ་སྐད་གྲགས་ཆེན་པོ་གཅིག་རེད། གཉན་ཆེན་ཐང་ལྷ་ཨ་ནི་འདི་ནས་ཡར་ལྷ་ཤམ་པོ་ཡར་ལྷ་ཤམ་པོ་ཟེར་མཁན་དེ་ཡར་ཀླུང་གི་ཕུ་དེ་ཡར་སྟོད་བྲག་ལ་རྒྱག་ས་དེ་ཡར་ལྷ་ཤམ་པོ་རེད་ད་དེ་ཡང་བོད་ཀྱི་གངས་རི་སྐད་གྲགས་ཅན་ད་ཡང་གངས་རི་དེ་ཚོའི་ལྷ་ག་རེ་གར་གནས་པའི་ང་ཐོ་ཅིག་བཟོ་བར་བྱེད་རྒྱུ་ཡོད། སྐུ་ལྷ་མཁའ་རི། སྐུ་ལྷ་མཁའ་རི་ཟེར་མཁན་དེ་འབྲུག་དང་བོད་ཀྱི་ས་མཚམས་རབ་ཀྱི་སྐུ་ལྷ་མཁའ་རི་ཟེར་མཁན་དེ་རེད། དེ་ནས་གནས་ཆེན་ཙ་རི་ཏྲ། ཙ་རི་རོང་སྐོར་དུ་ཕྱིན་ཆད་དེ་རེད། གནས་མཆོག་ཙ་རི་ཏྲ། དེ་ནས་གནོད་སྦྱིན་གང་བཟང་གནོད་སྦྱིན་གང་བཟང་ཟེར་མཁན་དེ་པ་སྣམ་གྱི་ཉང་ཆུ་ཟེར་མཁན་དེ་ཆུའི་ཆུ་མགོ་དེ་རེད། རྭ་ལུང་ནང་དེ་རེད་གནོད་སྦྱིན་གང་བཟང་བསམ་གཏན་གངས་བཟང་ཟེར་མཁན་དེ་གསང་གཞུང་ནང་ལ་རེད་ད་དེ་ཡང་གངས་རི་ཆེན་པོ་གཅིག་ཡོད་རེད་གསང་གཞུང་ནང་ལ་རེད། ཨ་ནི་རྨ་ཆེན་སྤོམ་ར་ཟེར་མཁན་དེ་ཨ་མདོའི་ནང་ལ་རེད། རི་སྐད་གྲགས་ཆེ་ཤོས་ཅིག་རེད། དེ་ནས་མི་ཉག་གངས་དཀར་ཟེར་མཁན་དེ་ལྕགས་ལ་རྒྱལ་པོའི་མགར་ཐར་ཟེར་མཁན་ཡོད་སའི་ཁ་ཐུག་དེ་ཡོད་རེད་མི་ཉག་གངས་དཀར་བྱས་ནས་ད་དར་རྩེ་མདོ་ཐག་ཉེ་པོ་རེད་དེ་གངས་རི་ཆེན་པོ་བྱས་ནས། མི་ཉག་གངས་དཀར་ད་རྒྱ་ནག་དང་བོད་ཀྱི་ས་མཚམས་སུ་རོང་བཙན་ཁ་བ་དཀར་པོ་རོང་བཙན་ཁ་བ་དཀར་པོ་ཟེར་མཁན་དེ་མར་ཡོད་རེད་འཇོལ་གྱི་ནང་ལ་ཡོད་རེད་ད་བོད་པའི་གནས་སྐོར་ལ་འགྲོ་རེད། འདི་དང་ཨ་ནི་ད་ག་ནས་ཤིང་ལི་ཡུལ་དང་དེ་ཚོའི་ས་མཚམས་ལ་གངས་དཀར་ཕྱོགས་ལས་རྣམ་རྒྱལ་ཟེར་གྱི་ཁུན་ལུན་ཟེར་མཁན་དེ་རི་རྒྱུད་དེ་ཡོད་རེད་གངས་དཀར་ཕྱོགས་ལས་རྣམ་རྒྱལ་སོན།

གངས་རིའི་རྒྱལ་པོ་གངས་ཆེན་ད་འདི་འདི་རེད་གངས་ཏི་སེ་གསུང་གི་ཡོད་རེད་གངས་རིའི་བློན་པོ་ཤངས་ལ་འདི་འདི་རེད་ཤངས་ཀྱི་གངས་ཤ་མེད་གསུང་གི་ཡོད་རེད་གངས་རིའི་དམག་དཔོན་སྤོམ་ར་རྨ་ཆེན་སྤོམ་ར་རེད་འདི་ཡར་ལྷ་ཤམ་པོ་ལྷའི་གངས་ད་ཡར་ལྷ་ཤམ་པོ་ད་གིན་ཞུས་པ་དེ་རེད་གང་བ་བཟང་པོ་གནོད་སྦྱིན་གྱི་གངས་རོང་པོ་འཁྱིལ་པ་གཟའི་གངས་བུ་ལེ་དཀར་པོ་ཀླུའི་གངས་བུ་ལེ་དཀར་པོ་ཟེར་མཁན་ག་པར་ཅིག་ཡིན་ན་ངས་ད་ལྟ་ཅང་ཤེས་མ་བྱུང་བུ་ལེ་དཀར་པོ་རྟ་སྒོ་བཀྲམ་ལ་བཙན་གྱི་གངས་ཟེར་བྱས་ནས་གངས་རི་བརྒྱད་འདི་ག་ཡིན་གསུང་གི་འདུག། བོད་ཀྱི་བཀྲ་ཤིས་པའི་རི་བརྒྱད་ཟེར་མཁན་འདི་ཡང་འཛམ་གླིང་རྒྱན་གྱི་ནང་ལ་སྐྱིད་ཤོད་དམར་པོ་རི་ད་ལྟ་རྩེ་ཕོ་བྲང་ཆགས་ས་དེ་རེད་སྐྱིད་ཤོད་དམར་པོ་རི་བསམ་ཡས་ཧས་པོ་རི་དེ་བཀྲ་ཤིས་པའི་རི་བརྒྱད་ཀྱི་གྲངས་གཅིག་རེད། ནགས་ཤོད་དོ་བོ་རི་དཔལ་ཆེན་ཆུ་བོ་རི་ཆུ་བོ་རི་ཟེར་ན་ལྕགས་ཟམ་ཆུ་བོ་རི་དེ་རེད། གཉལ་གྱི་ཆུ་རི་ཟེར་ན་གཉལ་ལ་ཡོད་ན་གཉལ་ཟེར་ན་གཉལ་སྨད་ངོགས་ལྟར་བོད་ཀྱི་ལྷོ་ཕྱོགས་ངོས་དེ་རེད་ཕུང་པོ་རི་ཕུང་པོ་རི་ཟེར་ན་འདི་གཙང་ལ་ཡོད་རེད་ལྷོའི་ཤྲཱི་རི་འདི་ཡར་ལ་སྟོད་ལ་རེད་བྱང་གི་རི་བོ་བཀྲག་བཟང། འདི་བརྒྱད་དེ་བཀྲ་ཤེས་པའི་རི་བརྒྱད་ཡིན་ཟེར། ད་ནི་རྗེའི་མགུར་ལྷ་བཅུ་གསུམ། རྗེའི་མགུར་ལྷ་བཅུ་གསུམ་ཟེར་མཁན་དེ་ཡར་ལྷ་ཤམ་པོ་བཅས་དྭགས་ལྷ་སྒམ་པོ་བཅས་མཆིམས་ལྷ་ཐོག་བཙན་བཅས་གནོད་སྦྱིན་བུ་ལེ་བཅས་གནོད་སྦྱིན་གང་བ་བཟང་པོ་བཅས་སྐུ་ལྷ་མཁའ་རི་བཅས་གཙང་ལྷ་ཕུ་དར་བཅས་ཀོང་ལྷ་དེ་ཡག་བཅས་འོ་དེ་གུང་རྒྱལ་བཅས་གངས་དཀར་ཏི་སེ་བཅས་སྟག་སྒོ་ལྷ་བཙན་བཅས་གཉན་ཆེན་ཐང་ལྷ་བཅས་རྨ་ཆེན་སྤོམ་ར་འདི་ཚོ་རྗེའི་མགུར་ལྷ་བཅུ་གསུམ། ལོངས།
དེ་ནས་མུ་མཐུད་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་བོད་ཀྱི་མཚོ་དང་མཚེའུ་དམིགས་བསལ་ངོ་མཚར་ལྡན་པ་དང་ད་ག་ནང་བཞིན་བོད་ཀྱི་ནི་གཙང་པོ་དང་ཆུ་བོ་འདི་གས་ཡིན་པས་ནས་ཤར་ཕྱོགས་ཀྱི་ཡུལ་གྲུ་མང་པོ་ཞིག་ནང་ལོགས་ལ་རྒྱུག་གི་ཡོད་པ་འདི་གས་ཀྱི་སྐོར་ལ་སྐུ་ངོ་ཞྭ་སྒབ་པས་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་ཡོད་དུས་ཡང་ད་ལྟ་ང་ཚོས་ནི་བོད་ཀྱི་སྣོད་བཅུད་ངོ་སྤྲོད་ཀྱི་མཚམས་དེ་ཡང་འདི་གཅིག་ནི་ངོ་སྤྲོད་ཞུ་གི་ཡིན། ད་མཚོ་རེད། བོད་ནང་ལ་མཚོ་ག་རེ་ཡོད་རེད་ཟེར་ན་ཨ་ནི། ད་ཡར་སྟོད་ངོས་ལ་ཧིན་དུ་དང་བོད་པ་གཉིས་ཆར་གྱིས་རྩ་ཆེན་པོ་བྱེད་ཡག་གི་ཨ་ནི་མཚོ་མ་ཕམ་འདི་བྱས། འདི་ནས་གནམ་མཚོ་ཕྱུག་མོ། གནམ་མཚོ་ཕྱུག་མོ་ཟེར་མཁན་འདི་བྱང་ལ་ཡོད་རེད། གཉན་ཆེན་ཐང་ལྷའི་རྒྱབ་ལོགས་དེར་ཡོད་རེད། འདི་ནས་ཡར་འབྲོག་གཡུ་མཚོ། ཡར་འབྲོག་གཡུ་མཚོ་ད་དགོང་མོ་ལོག་གི་མཁྱེན་གྱི་རེད་ཡར་འབྲོག་ཡོད་རེད་ད་མཚོ་འདི། དཔེ་དངོས་གནས་གཡུ་མཚོ་ཞེས་ནི་ཟེར་ཟེར་ཡོང་ལ་དཔེ་གམ་པ་ལའི་རྩེ་ནས་མར་བལྟས་པའི་སྒང་ལ་ལྗང་ཐིང་ངེ་བསྡད་མཁན་གྱི་མཚོ་ཁྱད་མཚར་ཅིག་ཡོད་རེད་ད་འདི་གྲགས་པའི་མཚོ་ཆེན་བཞི་གྲས་རེད།

ཨ་ལགས་ནོར་ཟེར་གྱི་འདུག་འདི་ནས་མཚོ་ཁྲི་ཤོར་རྒྱལ་མོ་ད་ལྟ་འདི་རེད་ཟི་ལིང་ལ་ཡོད་མཁན་འདི་རེད་དེ་ཀོ་ཀོ་ནོར་ཟེར་གྱི་འདུག་མཚོ་སྔོན་པོ་ཟེར་བ་རེད་ཟེར་ཁོང་ཚོས་ད་ཀོ་ཀོ་ཟེར་མཁན་འདི་འདི་ཡིན་པ་འདྲ་སྔོན་པོ་ཡིན་པ་འདྲ་ནོར་ཟེར་མཁན་འདི་མཚོ་བྱས་མཚོ་སྔོན་པོ་ཟེར་མཁན་ཟེར་བ་རེད་ཟེར་ལ་སོགས་པའི་གྲགས་པའི་མཚོ་ཆེན་དང་གཞན་ཡང་ཚ་དང་བུལ་སོགས་བྱུང་བའི་མཚོ་ཚ་དང་བུལ་བྱུང་བའི་མཚོ་དེ་དུས་ཡུལ་མ་ཤེས་མོ་ཞེ་པོ་ཞིག་ཡོད་རེད་ཨ་ཕོ་ཧོར་པ་དེ་ཚོའི་ལོ་རྒྱུས་ནང་ལ་བཤད་པ་བྱས་ན་ཐམས་ཅད་བལྟས་མ་བྱུང་ཉིན།

སྔན་མ་ནི་ཚན་རིག་ཤེས་ཡོན་གྱི་དེ་འདྲའི་བརྟག་དཔྱད་ཅིག་དང་བྱེད་ཡག་སྐབས་མ་བྱུང་བ་མ་གཏོགས་ཅིག་ཚན་རིག་བརྟག་དཔྱད་ཤེས་མཁན་ཅིག་ཡིན་ན་ད་དེ་ཚོའི་ནང་ནས་མང་པོ་ཞིག་མཐོང་རྒྱུ་ཡོད་ཀྱི་རེད་བ། མཚོ་ཆེན་ཟེར་མཁན་དེ་ཚོ་ག་འདྲས་སེ་བྱུང་བ་ཡིན་ན། དེ་ཚོ་གང་ག་ཚན་རིག་ནང་ནས་ཅིག་ཞིབ་པོ་བལྟ་རྒྱུ་ཡོད་ཀྱི་རེད་དེ་ང་ཚོས་ད་དེ་འདྲའི་དགེ་ཡག་པོ་མ་རེད། ང་ཚོས་དལ་བས་ཅི་འདྲ་བྱས་འདི་ཕ་འདི་བྱས། ད་དེ་ནས་མི་ལོ་གི་པས་མཚོ་ཆེན་ནང་ནས་རྒྱལ་རེད་དེ་ཚོ་པས་ཞིབ་པོ་དེ་འདྲའི་བསྟན་པ་ཞིབ་པོ་དེ་འདྲ་བཤད་རྒྱུ་ཡོད་རེད། མཚོ། འདི་འདྲ་ཡོད་རེད་ད་ལྟ་མཚོ་ཁྲི་ཤོར་རྒྱལ་མོ་ཟེར་མཁན་འདི་མ་གི་འདི་རེད། ཨ་མདོའི་ལུང་པའི་ནང་ཀོ་ཀོ་ནོར་ཟེར་མཁན་འདི་རེད། ད་འདིའི་ནང་ནས་ཡང་ཅིག་མང་པོ་ཞིག་མཐོང་བྱུང་ཟེར་ནམ་རྒྱུན་ནས་ཡིན་ན་ཞེ་པོ་མཐོང་གི་མེད་པ་འདྲ་དུས་བཟང་གཅིག་གི་སྒང་ལ་ཞེ་དྲག་མཇལ་ཡོང་ཟེར་ཡག་འདི་འདྲ་ཡང་ཨ་མདོའི་ནང་གི་གྲུབ་ཐོབ་གླང་དཀར་ཟེར་མཁན་ཨ་མདོའི་ལུང་པའི་ནང་བྱུང་ཤག་འདིའི་རྣམ་ཐར་གྱི་ནང་ལ།

ཞེས་ཕབ་སྟེ། གངས་རིན་པོ་ཆེ་ལ་རྟ་མཆོག་ཁ་འབབ་རྨ་བྱ་ཁ་འབབ་གླང་ཆེན་ཁ་འབབ་སེང་གེ་ཁ་འབབ་སོགས་བཞིའི་ནང་ནས་རྟ་མཆོག་ཁ་འབབ་དེ་ཡིན་ན་མར་སྟོད་ནས་མར་འདུག་སེ་མར་བབས་ཡོང་གོ་རེད། ད་དེ་སྟོད་ནས་བབས་པའི་སྒང་ལ་གཙང་དང་འདི་ནས་མར་བརྒྱུད་ནས་ཨ་འདི་ནས་མར་མར་མར་སླེབས་དུས་ཨ་ཆུ་དེ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་ནས་ཆུ་ཕྲན་གང་ག་ཡོང་ནས་ཨ་ནི་ལྷ་སའི་སྐྱིད་ཆུའི་ཆུ་མགོ་དེ་འདི་རེད་གཉན་ཆེན་ཐང་ལྷ་རེད་གཉན་ཆེན་ཐང་ལྷ་ནས་བྱས་འདི་ཡངས་པ་ཅན་གྱི་དུ་བ་ཅིག་ནས་བྱས་ནས་ཨ་ནི་སྦ་ག་དམ་ཚན་ཞོར་སྦ་ག་དམ་ཚན་ནས་བརྒྱུད་ནས་ཨ་ནི་ཕོད་མདོའི་ལྕགས་ཟམ་འོག་ནས་ཡོང་གོ་རེད་བརྒྱུད་ནས་མར་ཡོང་ནི་འབྲི་གུང་རྫོང་བརྒྱུད་བྱས་ནི། ཨ་ནི། ལྷ་སའི་དུས་ནི་ལྷ་སའི་སྐྱིད་ཆུ་ཟེར་དེ་ཆགས་ནི། ཨ་ནི། འདི་མར་ཆུ་ཤུལ་ཕྱིན་ནི་ཆུ་ཤུལ་ནི། རྟ་མཆོག་ཁ་འབབ་མཉམ་དུ་འདྲེས་ནི། ཨ་ནི་ཆུ་དེ་ཆེ་རུ་ཕྱིན་ནི། མར། དྭགས་དང་ཀོང་པོ་བརྒྱུད་ནི། ཨ་ནི་མར། གནམ་ལྕགས་འབར་བ་ལ་གཡས་སྐོར་བརྒྱབ་ནི་མར། འགྲོ་འདུག་གོ། དེ། བ་མ་པུ་ཏར་ཟེར་རྒྱ་གར་ནང་ལ། ཆུ་ཆེ་ཤོས་འདྲ་བོ་ཅིག་རེད་ད་དེ་རྒྱ་གར་དང། བང་ལ་དེ་ཤི་ཐུན་མོང་ཐོག་ལ། ལོངས་སུ་སྤྱོད་ཡག་གི་ཆུ་ཆེན་པོ་ཅིག་རེད་ད། ཆུ་དེ་ཡང།

དེ་ནས་མར་ཕྱིན་ན་ནི་ཆབ་མདོ་འཛོམས་ནས། ཆུ་དེ་མར་བབས་ནས་མེ་ཀོང་ཟེར་དེ། ཐའེ་ལེན་ནང་ལ་ཕྱིན་འདི་ནས་ཨ་འདན་འགྲོ་རེད། བེ་ཏི་ནམ་ནང་ལ་འགྲོ་རེད་བེ་ཏི་ནམ་ལྷོ་བྱང་ནང་དུ་མར་ཕྱིན་ནས། ཨ་འདི་ནས་འབྲི་ཆུ་དེ། བྱང་གི་སྟོད་དེ་དེ་བ་ཕྱིན་ནས་བབས་གི་ཡོད་རེད་ད་འབྲི་ཆུ་ཟེར་དེ། འབྲིའི་ཁ་འདྲ་བོ་ཅིག་བབས་གི་ཡོད་ཟེར། ཆུ་དེ་འདི་ནས་མར་ཕྱིན་ནས་ཆུ་གསེར་ལྡན་ཟེར་ཡོད་རེད་ཆུ་དེ་གསེར་མང་པོ་ཐོན་གྱི་ཡོད་རེད་ཆུ་དེ། རྒྱ་ནག་གི་ནང་ལ་ཆུ་དེ་ཡང་རྩེ་ཀྱང་ཟེར་ཡོད་རེད།

རོབ་ཙམ་འདྲ་བོ་ཅིག་ཞུས་པས། བོད་འཛམ་བུ་གླིང་གི་ཐོག་ཁ་ཡིན་ཟེར་ཟེར་གི་ཡོད་རེད་དངོས་གནས་དྲང་གནས་ཆུ་དེ་ག་དེ་དག་སྒང་ག་ང་ཚོའི་བོད་ཀྱི་ནང་ནས་མཆེད་འདུག།
ལོང། དེའི་འདུས་ཁ་ནས་སྟོབས་ལགས་ཀྱིས་ང་ཚོ་ཡང་མུ་མཐུད་བྱས་བོད་ཀྱི་ཡུལ་ཁམས་ཀྱི་རྣམ་པ་འདི་གྲས་དང་དབྱེ་མཚམས་ཞུས་ནས་རེད་ང་རང་ཚོས་ནི་གསུང་ཚུལ་འདི་གྲས་ཀྱི་ཐོག་ནས་མུ་མཐུད་ནི་ངོ་སྤྲོད་གནང་རོགས་གནང།

ཡུལ་དང་མཁར་དུ་བཅས་པ་སོ་སོར་ཡུལ་སྡེ་བཞི་ཟེར་ཅོ། བྱས་ཙང་སྲོང་བཙན་ཡར་སྔོན་ལ་བོད་ཀྱི་ས་བབ་འགྲེལ་བཤད་བྱེད་དུས་སྐབས་སུ་ཡུལ་སྡེ་བཞི་ཟེར་བ་རེད་ད། བོད་དེ་སྐབས་སུ་ན་དུས་སྐབས་དེ་དུས་སུ་ཡར་ཀླུང་གཙང་པོའི་གཞུང་རྒྱུད་ལ་ཆགས་བསྡད་ཡོད་རྒྱུ་ལ་བོད་སུ་ལ་གྱུར་བ། ད་དེ་ནས་སྲོང་བཙན་སྐབས་སུ་ནི་ཡར་ཀླུང་གཙང་པོའི་གཞུང་རྒྱུད་ལ་ཆགས་པ་ཙམ་མ་ཟད་པའི་མངའ་རིས་དང། ཤར་ལ་བྱས་ན་སུམ་པ་ལ་གི་དེ་ཤར་བྱས་ན་ཁམས་ཀྱི་རྒྱལ་རྒྱུད་དེ་ག་ནང་བཞིན་འ་ཞ་ཟེར་ན་ཨ་མདོ་རྒྱལ་རྒྱུད་ཆགས་པ་དེ་ཚང་མ་ལོ་དབང་དུ་བཅུག་ཙང་ང་ཚོའི་སྲོང་བཙན་གྱི་མཛད་རྗེས་ཆེ་ཤོས་ཅིག

ཨ་ནི་ལྷོ་བྱང་མོན་ཟེར་ན་ལྷོ་ཟེར་དུས་སྐབས་སུ་ང་ཚོའི་གི་ང་ཚོའི་ས་ཕྱོགས་གི་དབུས་གཙང་རུ་བཞི་གི་ལྷོ་བྱང་ལ་བཤད་དགོས་དེ་ལ་ཨ་ནི་རུ་བཞི་གི་སྟག་ཤ་རེད་ཟེར་གྱི་འདུག་ཨོ་བྱས་ཙང་སྲོང་བཙན་སྐབས་སུ་གཡས་གཡོན་ལ་གཞི་ནས་ད་དེ་འདྲས་ཞིག་ང་ཚོའི་གི་ས་བབ་བོད་ཁམས་ཆགས་འཛུགས་གི་བཀོད་པ་ལུགས་དེ་འདྲས་བཤད་གི་འདུག་ད་དེ་ནས་བསྟན་པ་ཕྱི་དར་གྱི་རྗེས་སུ་ཨ་ང་ཚོས་དེ་ལ་འགྱུར་ག་རེ་ཕྱིན་ཡོད་རེད་ཟེར་ན་ད་བསྟན་པ་ཕྱི་དར་སྐབས་སུ་སྔ་ཤོས་ལུགས་ང་ཚོས་ཆོས་འབྱུང་ཡིག་ཆ་ཁོད་ཤོད་བྱས་པ་ན་བཀའ་ཆེམས་ཀ་ཁོལ་མ་ཞུ་རྒྱུ་ནི་དེ་འདྲ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གིས་གཏེར་ནས་བཞེས་ཡིན་གསུངས་ཡག་ཡོད་རོ། དེ་ལ་ག་རེ་འཁོད་ཡོད་རེད་ཟེར་ན་སྟོད་ཁམས་གསུམ། བར་ཁམས་གསུམ་སྨད་ཁམས་གསུམ་ཟེར་ཉན་ཞིག་འཁོད་འདུག། ད་ཕྱི་ཤོས་ང་ཚོས་ཀྱི་སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི་སྨད་མདོ་ཁམས་སྒང་དྲུག་ཟེར་དེ་གི་ཐ་སྙད་དེ་འདི་འདྲ་ཆགས་མི་འདུག་ག་ཡིན་ནའང་ལ་ག་རེ་ཆགས་ཡོད་རེད་ཟེར་ན། སྟོད་ཁམས་སྨད་ཁམས་བར་ཁམས་ཟེར་ཅིག་དུམ་བུ་གསུམ་ཅིག་ཡོད་རེད་པ། དུམ་བུ་གསུམ་དེ་དབྱེ་ཡོད་བ་དེ་བཀའ་ཆེམས་ཀ་ཁོལ་མ་དང་དེ་ཀ་ནང་བཞིན་གྱི་ཉང་རལ་ཉི་མའི་འོད་ཟེར་གྱིས་བྲིས་ཞེས་བརྗོད་ཉང་ཆོས་འབྱུང་ཆོས་འབྱུང་མེ་ཏོག་སྙིང་པོ་སྦྲང་རྩིའི་བཅུད་ཞུ་ཉན་འབྱོར་དུས་ཟིན། ལ་འདྲ་བོ་འཁོད་ཡོད་རེད་ད་ཡིན་ན་ཆོས་འབྱུང་མེ་ཏོག་སྙིང་པོ་ལ་དེ་ནི་གཏན་གྱི་འགྱུར་བ་ལུས་ཕྱིན་ནི་ག་རེ་འཁོད་ཡོད་རེད་ཟེར་ན་བོད་ལ་ཉེ་དེ་བཅུག་ཅེས་བོད་ཁམས་གླིང

སྟོད་ཁམས་གསུམ་སྨད་ཁམས་གསུམ་བར་ཁམས་གསུམ་བར་ཁམས་དེ་ལ་རུ་བཞི་ཟེར། འདི་འདྲའི་ལུགས་ཤིག་ཀྱི་ང་ཚོས་ཀྱི་འགྱུར་བ་ལུགས་ཤིག་ཕྱིན་བསྡད་ཡོད་རེད། ད་དེ་ཉམས་ཚོད་ག་ཚོད་ག་རེ་བྱས་ཟེར་ན་སྟོད་ཁམས་གསུམ་ནི་ག་རེ་ཟེར་ན་རི་དྭགས་སེམས་ཅན་གྱི་གླིང་དང་བར་ཁམས་དེ་ནི་སྤྲེའུ་དང་བྲག་སྲིན་གླིང་སྨད་ཁམས་དེ་བྱ་འདབ་ཆགས་ཀྱི་གླིང་ཟེར་ཞིག་ད་ཅིག་ང་ཚོས་ཀྱི་འདི་ནི་ག་རེ་འབྲི་ཤེས་ཀྱི་དུས་སྐབས་དེའི་སྐབས་སུ་བོད་པའི་ཀྱི་ཁོར་ཡུག་གི་གནས་སྟངས་དེ་འདྲ་བྱས་ན་མངའ་རིས་སྐོར་གསུམ་ལ་སྟོད་ཁམས་གསུམ་དེ་ལ་བྱ་ག་རེ་ཟེར་ན་དེ་རི་དྭགས་སེམས་ཅན་དང་གནས་ཡག་པོ་རང་ཡོད་མ་ར་ཤ་བ་དང་དགོ་བ་དེ་གླ་བ་ཟེར་དེ་ཚང་མ་ཕྱི་མ་ཁང་དེ་ཡོད་རོ།

ཨ་ནི་ག་རེ་ཟེར་ན་སྡོང་སྐམ་མཁའ་འགྲོའི་རྫིང་དང་བཀྲ་ཟེར་ཉིད་ཀྱི་ཡུལ་གྱི་བཀོད་པ་བཤད་སྡོད་དགོས་སུ། དེའི་གཙོ་བོ་དེ་མི་དེ་ཆགས་ས་ཞེས་པ་རེད་བ་ལ། དེ་ལ་ག་རེ་ཟེར་ན་གཞི་ཤ་ཅེས་བྱ་བ་རེད་མ་འདོད་པས་ས་སྟོང་པ་དེ་ད་རྗེ་མི་ག་ལ་ཟེར་ན་འུ་རན་ཆུ་ལ་གི་འདུག་ཨ། དེ་ཚོ་ང་ཚོས་རྩིས་ཡོད་མ་རེད་དྲི་ཞིག་ཁེངས་ཚེ། རྫིང་དང་ཡུར་བུ་དང་ཞིང་དང་ཟེར་ཞེས་པ་རེད་བ་ལ། ད་སྤྱི་དང་གི་འཕེལ་འགྱུར་འགྲོ་སྟངས་གཟིགས་པ་རེད་དེ་འདྲའི་ལོ་ཞིག་ལ་ང་ཚོས

བོད་ཀྱི་མངའ་ཐང་ཆེ་ཤོས་རབ་ཏུ་ཁྲི་སྲོང་ལྡེ་བཙན་ཁ་ཐུག་བསྡུ་བ་དང་སད་ན་ལེགས་མཇིང་ཡོན་ཁ་ཐུག་བསྡུ་བ་ཡིན་པ་འདྲ་ད་དེ་དུས་བོད་ཀྱི་མངའ་ཐང་འདི་ཕྱུག་ཆེ་ཆུང་རབ་ག་འདྲས་ཅིག་ཡོད་རེད་ཟེར་ན་འཕྱོངས་རྒྱས་ཀྱི་ཟམ་སྣེའི་རྡོ་རིང་དེ་བོད་ཀྱི་མངའ་ཐང་གི་ཤར་དང་ནུབ་བར་དོ་གི་ཕྱུག་ཆེ་ཆུང་རབ་ཏུ་ག་ཚད་ཡོད་མེད་འདི་འདིའི་ནང་ལ་གསལ་གི་ཡོད་གསལ་ཐག་ཆོད་ད་ག་ནང་བཞིན་བོད་ཀྱིས་རྒྱ་ནག་ལ་དམག་ཤུགས་རབ་ག་ཚད་གནང་ཡག་དེ་ཚོ་ལྷ་སའི་རྩེ་ཕོ་བྲང་གི་མདུན་གྱི་རྡོ་རིང་འདིའི་ནང་ལ་གསལ་ཐག་ཆོད་རྒྱ་ནག་རྒྱལ་པོ་པད་ཁྲི་ལས་ཕབ་པ་དང་ནི་ལོ་བསྟུད་ཀྱི་དཔྱ་ཁྲལ་བཟོས་པ་དང་བོད་ལ་ལོ་རེ་རེའི་ནང་ལ། གོས་ཁྲི་ལྔ་ལྔ་འབུལ་རྒྱུ་བཟོས་པ་དེ་ཚོ་སྒང་ག་ད་དཔེ་གསལ་ཞིང་དག་པ་འདིའི་ནང་ལ་བྲིས་ཡོད་རེད་ད་བར་ལམ་ང་རང་ཚོའི་ཏོག་ཙེ་འདི་བྱས་ཡོག་མ་རེད་རྒྱ་མིའི་འཕྲུལ་ཡིན་ན་བོད་པས་ལྐུགས་པ་བྱས་པ་ཡིན་ན་ག་ཡིན་ན་རྡོ་རིང་གི་དེ་ལ་རྡོ་གཞུས་ནས་བྱ་ཞོག་མ་ཞོག་ཡིན་ན་ཡིན་ས་ཅི་རྡོ་གཞུས་ག་བྱས་ད་གང་ཅི་ཡིག་རྩ་ཆད་དེ་འདུག་དེ་ཚོ་ཞེ་དྲག་ཉམས་བསྡད་ཡོག་རེད་ཡོག་རེད་དེ་ཕྱིའི་རྒྱལ་ཁབ་ཀྱི་དེ་ཚོའི་ནང་ལ།

ཞུགས་མ་ཞུགས་བྱས་ཙང་བོད་པའི་དམག་མི་ཚོའི་ཐན་བོད་པའི་དམག་མི་པས་ཅིག་གིས་ཡ་ཨོག་སུ་གཙང་པོ་མངག་ལི་ཨོག་སུ་ཟེར་མཚོ་ཅིག་ཡོད་རེད་ད་དེ་མཚོ་དེ་བོད་ས་གསར་པའི་ནང་དུ་བྱས་ནས་བ་དེ་ཡ་ནས་རིགས་ཤིག་གི་ས་མཚམས་རིགས་ཤིག་གི་ས་མཚམས་ཟེར་དེ་ཨ་ལ་རིགས་ཤིག་གི་ས་མཚམས་དེ་བོད་པའི་ས་མཚམས་བྱས་མར་ནས་ལོང་ཤན་གི་ས་མཚམས་བར་ཨ་ནི་བོད་པའི་ཡིན་ཙང་ལོང་ཤན་དེ་ལོང་ཤན་གི་མཆོད་རྟེན་དཀར་པོ་ཟེར་མཁན་གཅིག་ད་ལྟ་སིམ་ལའི་ཆིངས་ཡིག་སྐབས་ལ་ལོང་ཤན་ཟེར་མཁན་གཉིས་གསུང་གི་འདུག་ཁ་ཤས་ཀྱིས་ནི་ཧྲན་ཞི་ནང་ལ་ཡོད་གསུང་གི་འདུག་ཁ་ཤས་ཀྱིས། ཟི་ཁྲོན་གྱི་ནང་ལོང་ཤན་ཟེར་ཡོད་གསུང་གི་འདུག་ད་འདི་ཡན་འདབས་འདི་ག་དེ་བོད་པའི་ས་མཚམས་ཡིན་པ་ཅིག་གསུང་གི་ཡོད་རེད། བྱས་ད་བར་དོན་དུ་ཡ་ནས་བོད་ག་སུ་རི་རྒྱལ་པོའི་མངའ་ཐང་དེ་ག་བ་ག་བ་ཡོད་མེད་འདི་ག་དེ་ད་ལྷ་སའི་རྡོ་རིང་གི་དེ་ཚོའི་ནང་ལས་ཧྲན་ཞི་ནང་གི་ལོང་ཤན་གྱི་བར་དང་བོད་ཀྱི་མངའ་ཁོངས་སུ་གནས་ཆེ་སྟག་རྗེ་བྱེ་ཐང་ཆེན་མོ་བྱང་རྒྱུད་དང་གོ་བི་བྱེ་ཐང་ཆེན་མོའི་ཕྱི་རོལ་བར་ལ་ཨ་ནི་ས་སྟོང་ལ་ཉི་མ་མང་པོ་བསྡད་ཡག་གི་ས་སྟོང་ཅིག་ད་རྒྱ་བོད་གཉིས་ཀྱི་སྤྱི་ས་ལ་བཞག་པའི་ལོ་རྒྱུས་དེ་ཞེ་དྲག་མང་པོ་ཡོད། ད་གླང་དར་མའི་རྗེས་ལ་ཨ་ནི་བོད་ལྗོངས་སིལ་བུར་གནས་པའི་རྒྱུན་འདིའི་སྐབས་ལ་ཨ་ནི་གྱེན་ལོག་བྱུང་བའི་ལོ་རྒྱུས་བཅས་ཨོ་ད་འདི་འདྲས་ཅིག་ཡོད་རེད་བྱས་ཙང་བོད་ཀྱི་མངའ་ཐང་འདི་དཔལ་ས་སྐྱའི་འགྲོ་མགོན་ཆོས་རྒྱལ་འཕགས་པའི་སྐབས་ཀྱི་སྐབས་ལ་ཨ་ནི་བོད་འདི་གནས་སྟངས་རེད་བ་དེ་སྟོད་མངའ་རིས་སྐོར་གསུམ་ནས་སོག་ལ་སྐྱ་བོ་ཡན་ཆོད་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་སོག་ལ་སྐྱ་བོ་ནས་རྨ་ཆུ་ཁུག་པ་ཡན་ཆོད་མདོ་སྟོད་མིའི་ཆོལ་ཁ་རྨ་ཆུ་ཁུག་པ་ནས་རྒྱ་མཆོད་རྟེན་དཀར་པོ་ཡན་ཆོད་མདོ་སྨད་རྟའི་ཆོལ་ཁ་འདི་ཆོལ་ཁ་གསུམ་དུ་དབྱེ་ནས

བོད་སྐད་རྒྱག་གི་ཡོད་རེད་དུག་ལོག་བོད་པ་རང་གོན་གི་ཡོད་རེད། ཐག་རིང་ང་ལ་པད་ཡིན་ན་ཡོད་རེད་གིལ་གིཏ་རྒྱ་རྒྱུ་ལ་ཡོད་རེད། སྦལ་ཏི་སི་ཁམས་སི་རུ་པ་དི་སང། ཨ་ནི། ཞང་ཞུང་ཁྲི་སྡེ་སྟོད་སྨད་གསུམ་ལ་ད་དེ་ཅི། ཁྲི་སྡེ་ཟེར་དེ་ཁྲི་སྡེ་ཟེར་དེ་ཅིག་ཡིན་པ་འདྲ། འདི་ཚོ་ལ་སྐོར་ཅིག་བྱས་ད་དེ་ནས་བར་དུ་དབུས་གཙང་རུ་བཞི་ནི་དབུས་ལ་དབུ་རུ་དང་གཡུ་རུ། དབུ་རུ་ཟེར་དུས་ལྷ་ས་རྒྱ་རྒྱུ་དང་འཕན་པོ་རྒྱ་རྒྱུ་དང་རྭ་སྒྲེང་རྒྱ་རྒྱུ་དེ་ཚོ་གང་ལོག་ལ་དབུ་རུ་ཟེར་རུ་དབུ་རུ་དབུ་རུ་ད་གཡུ་རུ་ཟེར་དེ།

དངུལ་རྫ་ཟལ་མོ་སྒང་ཟེར་གྱི་འདུག་སྒང་དྲུག་ཡོད་རེད་དངུལ་རྫ་ཟལ་མོ་སྒང་འདི་སྡེ་དགེའི་རྒྱལ་རྒྱུད་ལ་དངུལ་རྫ་ཟལ་མོ་སྒང་ཟེར་གྱི་ཟེར་གྱི་ཡོད་རེད་ཚ་བ་སྒང་ནི་ཚ་བ་དཔའ་ཤོད་རྒྱལ་རྒྱུད་དེ་ལ་ཟེར་གྱི་ཡོད་རེད་ཚ་བ་སྒང། སྨར་ཁམས་སྒང་ནི་སྨར་ཁམས་རང་རེད་ད་འདི་གསལ་པོ་ཞིག་རེད་འདུག་སྤོ་འབོར་སྒང་ནི་ཟེར་སྲོལ་མི་འདྲ་གཉིས་འདུག་སྤོ་འབོར་སྒང་ཁ་ཤས་ཀྱིས་ནི་མི་ཉག་རྒྱལ་རྒྱུད་ལ་ཡིན་ཟེར་གྱི་འདུག་མི་ཉག་སྤོ་འབོར་ཡིན་ན་ཅི་ཁ་ཤས་ཀྱིས་ནི། ལི་ཐང་རྒྱལ་རྒྱུད་ལ་སྤོ་འབོར་སྒང་ཡིན་ན་ཅི་ཡིན་ཟེར་གྱི་ད་ང་འགྲོ་བ་མ་མྱོང་ད་མིའི་ཟེར་སྒྲོས་ཨ་མཆོག་ཐོག་ཏུ་ཉན་པ་མ་གཏོགས་གཅིག་ཡིག་ཆ་ཁུངས་སྐྱེལ་རིམ་དེ་ང་རག་མ་བྱུང། དམར་རྫ་སྒང། མི་ཉག་རབ་སྒང་ཟེར་མི་ཉག་རབ་སྒང་ཟེར་འདི་གཏན་ནས་འདི་རེད་མགར་ཐར་ངོས་འདི་རེད་ལྕགས་ལའི་ཁོངས་འདི་མི་གེ་ད་གཟོད་འདོད་ཁྲིད་བསྡད་ཡོག་རེད་ཨོ་ད། སྒང་དྲུག་འདི་རེད་ད་མདོ་སྨད་ངོས་ལ་མདོ་ཁམས་གསུམ་ནི་མདོ་ཁམས་ལ་སྨར་ཁམས་བཏགས་པའི་ཁམས་གཅིག་མདོ་སྨད་ལ་དབྱར་མོ་ཐང་བཏགས་པའི་ཁམས་གཅིག་ཙོང་ཁ་ལ་གྱི་ཐང་བཏགས་པའི་ཁམས་གཅིག་བཤད་ཁམས་གསུམ། ཨ་མདོའི་ཆོས་འབྱུང་འདི་ལ་ངས་བལྟས་པའི་སྒང་ལ་ཨ་མདོ་ཨ་མདོ་ཟེར་གཅིག་སྐད་ཆ་ཞིག་འདུག་ང་ཨ་མདོ་ཟེར་ཨ་མདོ་ཟེར་འདི་ཨ་ལ་རིང་མོ་ནས་མདོ་ལ་ཁུག་པ་བར་ཨ་ནི་ཨ་མདོ་ཡིན། ད་འདི་གས་འདི་གང་ག་ལོ་ང་ཚོ། བོད་ཆོལ་ཁ་གསུམ་འདི་རེད། ད་ག་ནང་བཞིན་ཡང་སྟོབས་ལགས་ལ་ནི་བཀའ་འདྲི་ཞུ་ཡག་དེ། ང་རང་ཚོ་བོད་ལ་ནི་འགྲོ་བ་མིའི་རིགས་འདི་ཐོག་མ་ནས་བྱུང་ཚུལ་འདི་ངོ་སྤྲོད་ག་འདྲ་སེ་གནང་ཡོད་ན། ལགས་ལྟ་འགྲོ་ག་ལ་ང་རང་ཚོའི་ད་ལྟ་བར་གྱི་བོད་པ་རང་གི་ཆོས་འབྱུང་ལོ་རྒྱུས་ཡིག་ཆ་དང་བཤད་སྲོལ་སུ་ན་འདྲ་བོད་པའི་གི་ད་ཕ་གཏམ་བུ་ལ་འཇགས་རྒྱུ་གི་ད་ངག་རྒྱུན་ཞིག་ལ་འདི་འདྲས་ཐོག་ནས་བྱེད་ན་ད་ཡོངས་གྲགས་ལ་བྱེད་ན་རིགས་ཆེ་བ་ལོ་གསུམ་ཙམ་ཞིག་བོད་པའི་གི་མི་ལ་དེ་གི་བྱུང་སྟངས་སྐོར་ལ་བཤད་སྟངས་མི་འདྲ་བ་ལོ་ཅིག་ང་རང་ཚོ་བོད་པ་རང་གི་ཡིག་ཆ་ལ་རིགས་མི་འདྲ་བ་ལ་གསུམ་དུ་བཤད་ཀྱི་འདུག་ཨ། གཅིག་དེ་དེ་འདྲ་རྒྱ་གར་ལས་བོད་པ་བྱུང་རེད་ཟེར་དེ་གཅིག་རེད། གཉིས་པ། བོད་པའི་མི་དེ་གནས་པའི་བསྐལ་པ་ནས་བྱེད་སྔོན་མ་ནས་བྱེད་ནས་བྱུང་རེད་ཟེར་གཅིག་བཤད་སྟངས་གཅིག་གཅིག་དེ་བོད་པའི་མི་དག་ང་ཚོ་ཡོངས་གྲགས་རེད་སྤྲེའུ་དང་བྲག་ལས་བྱུང་རེད་ལས་ཞོར་ཨ། ད་དེ་འཆད་ཡོང་དུས་སུ་འགྲོ་ག་ལ་དེ་འདྲ་རྒྱ་གར་ལས་བྱུང་རེད་ལབ་ཉེ་དེ་ཡིག་ཆའི་ཁུངས་དེ་གཙོ་བོ་དེ

ཡིན་ནའང་འདིའི་ཚུར་བསྒྱུར་བ་ཟེར་ན་འདྲ་ཚུར་འགྲེལ་བཤད་སྐྱོན་ཉེ་ལུགས་ཅིག་ང་ཚོའི་ཆོས་འབྱུང་ལོ་རྒྱུས་ཡིག་ཆ་ནང་ལ་བལྟས་ཡོང་ན་དེ་རེད། ལ་གིར་ང་ཚོའི་སྐར་སྣ། བཅོམ་ལྡན་རིག་པའི་རལ་གྲི་ཞུ་ཉེ་ཇོ་རེད་ཧ་ལམ་སྤྱི་ལོ་ཆིག་སྟོང་བཞི་བརྒྱ་དེ་འདྲའི་གཡས་གཡོན་ཅིག་ལ་འཁྲུངས་བཞག་རྒྱུ་ཞིག་རེད་ད་ཆིག་སྟོང་བཞི་བརྒྱ་སུམ་ཅུ་སོ་དྲུག་གཡས་གཡོན་ཅིག་ལ་ཡིན་འགྲོ་བཅོམ་ལྡན་རིག་རིག་པའི་རལ་གྲི་གིས་ཁོང་རང་གིས་དེ་ལྷ་ལས་ཕུལ་དུ་བྱུང་བའི་བསྟོད་པ་ལས་ཨ་ནི་བོད་པའི་རིགས་ཨ་ནི་རུ་པ་ཏི་ལས་བྱུང་རེད་ཟེར་ཉེ་ཅིག་དེ་ང་ཚོའི་བཤད་སྟངས་དེ་དུས་ཚོད་དེ་ག་དུས་བྱུང་བཤད་སྟངས་རེད་ཟེར་ན་དུས་རབས་བཅུ་གསུམ་བཅུ་གཉིས་བཅུ་གསུམ་ནང་ལ་གཞི་ནས་དར་རྒྱུ་རེད་མ་ཟད་འདི་སྔོན་ལ་བོད་པའི་རིགས་བོད་པའི་མི་རྒྱ་གར་ལས་བྱུང་བ་རེད་ཟེར་བཤད་ཉེ་འདི་འདྲ་ཡོད་མ་རེད་ལགས། ད་གལ་སྲིད་བོད་པའི་རིགས་རྒྱ་གར་གྱི་མི་ལས་བྱུང་བ་རེད་ཟེར་ཉེ་དེ་ཆོས་ལུགས་ཀྱི་བཤད་སྟངས་ཤིག་རེད་ང་ཚོའི་སངས་རྒྱས་ཆོས་ལུགས་བོད་ལ་དར་བ། ད་སངས་རྒྱས་ཆོས་ལུགས་བོད་ལ་དར་རྗེས་ང་ཚོས་ཀྱི་བཙན་པོ་ཡང་དེ་ནས་ཆོས་རིག་ཡང་དེ་ནས་བྱུང་རེད་ཟེར་ང་ཚོས་བར་སྐབས་དེ་ནས་བོད་པ་ཚང་མ་རྒྱ་གར་ནས་རིག་གཞུང་ཡོད་པ་ཡག་ག་ཚང་མ་རྒྱ་གར་ནས་བྱུང་རེད་ཟེར་ཞོར་རེད་ད་དེ་ལ་ང་རང་ཚོ་བོད་པའི་གི་ཁ་ཤས་ཀྱིས་ཡང་འདོད་པ་གནང་གི་མ་རེད། དཔེ་བཤད་ན། ངས་གཏམ་དཔེ་ཞུས་པ་ན་ཨ་རུ་ར་རྒྱ་གར་དུ་སྐྱེས་པ་དང་བོད་ཀྱི་རྩིག་གསེང་དུ་སྐྱེས་པ་འདྲ་གི་མ་རེད་ཟེར་འདུག་ཁོ་ཚོས། རྒྱ་གར་ནས་དར་བ་དང་བོད་ནས་དར་བ་གཉིས་འདྲ་གི་མ་རེད་ཟེར་སྐད་ཆ་བཤད་ཀྱི་ཡོད་རེད་པ། ད་འདི་ལ་འདི་ག་ནང་བཞིན་ང་ཚོས་གི་ད་རྒྱ་གར་གི་ཚང་མ་ཡག་པོ་རེད་ཚུར་ལེན་རྒྱུ་དེ་ལ་ང་ཚོས་བོད་པ་རང་གི་ཡང་གཏམ་དཔེ་དེ་འདྲ་གཅིག་ཡོད་རེད་རྒྱ་གར་ཨ་ཙ་ར་གི་རོ་གོས་དེ་བོད་བསྟན་པ་དར་བའི་དར་ལྕོག་བྱས་ཟེར་ཅི་ཡིན་ཟེར་རྒྱ་གར་གར་སོང་ན་དེ་ཨ་སཱ་དྷུ་ལབ་གོ་རེད་སཱ་དྷུ་དེ་ཚོ་གིས་ད་རྒྱ་གར་རས་ཆ་བེད་སྤྱོད་བྱས་ཅིག་དུར་ཁྲོད་དེ་ཚོ་ལ།

ད་འདི་འདྲས་ཀྱི་སྐྱོན་ཡང་ཏེ་ཟེར་ཞིག་དངོས་གནས་དེ་ན་ལ་ཡོད་བར་རྒྱུ་མཚན་ག་རེ་ཡོད་ན་དེ་ལ་སངས་རྒྱས་བཅོམ་ལྡན་འདས་ལྷ་ལས་ཕུལ་བྱུང་བསྟོད་འགྲེལ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྲུལ་པ་དང་འབྲེལ་བ་བྱེད་ཀྱི་ཡོད་ར་བ་སངས་རྒྱས་བཅོམ་ལྡན་འདས་རྒྱ་གར་དུ་བྱོན་རྗེས་སངས་རྒྱས་འཇིག་རྟེན་དུ་བྱོན་རྗེས་ད་དུས་རྩི་སྟངས་མི་འདྲ་བ་མང་པོ་ཡོད་རེད་སྟོན་པའི་འདས་ལོ་རྩི་སྟངས་དེ་ལ་ག་རེ་ཟེར་ན་གནས་བརྟན་སྡེ་པ་གསུངས་ཡས་དང་སིང་ག་ལའི་སིང་གསུངས་ཡས་དང་ང་ཚོ་མང་པོ་བོད་པ་ཁོ་རང་ལ་མང་པོ་ཡོད་རེད་དུས་འཁོར་གྱི་རྩི་སྟངས་དང་ཟེར་དེ་འདྲ་གང་ཅག་ད་དུས་ན་ནི་ལོ་ཟླ་རིང་ཤོས་དུ་བྱས་པ་ཡིན་པ་ཡིན་ན་བཞི་སྟོང་ཉིས་བརྒྱ་སུམ་ཅུ་སོ་དྲུག་མ་གཏོགས་ཕྱིན་ཡོད་མ་རེད།

ལྷ་ལས་ཕུལ་བྱུང་བུ་གར་རྒྱུ་མཚན་གར་བྱེད་འདེགས་ཡོད་མ་རེད་ཟེར་ན། ད་དེའི་རྗེས་ནས་གཞི་ནས་བོད་པ་དེ་སྤྲེའུ་ལ་འགྱུར་སྤྲེའུ་ནས་མི་ལ་འགྱུར་བ་ཞིག་གི་རེད་བ། མི་ལ་འགྱུར་བ་བྱེད་དུས་དགོས་སུ་ང་ཚོས་གོ་ཐུབ་གི་རེད། ཨ་ནི་དེ་འདྲ་ང་ཚོ་བོད་པ་དེ་རྒྱ་གར་དང་རྒྱ་ནག་དང་ཨེ་ཤི་ཡའི་མི་གཞན་པ་ལས་སྤྲེའུ་འདྲ་བས་ཀྱི་ཅིག་ཆ་ལུགས་ནས་ཡོད་མ་རེད་བ། ད་དེ་འདྲ་ཡིན་དུས་དགོས་སུ་དེ་ལུང་དང་དེ་ལས་གལ་ཆེ་ཅིག་ག་འདྲ་ཡོད་རེད་ཟེར་ན་གནའ་རྫས་ད་དེ་བཤད་ང་ཚོས་ལོ་རྒྱུས་ཞིབ་འཇུག་བྱེད་དུས་དགོས་སུ་གཙོ་བོ་ཡིག་ཆ་ལ་ཡུལ་ཁུངས་ག་རེ་འདུག་དེ་ལ་ལྟ་དགོས་ཀྱི་རོ། དེ་འདྲ་ལྟ་བའི་དུས་དགོས་སུ། གནའ་རྫས་བརྟག་ཞིབ་བྱས་རྗེས་དེ་འདྲ་ལྷ་ས་སེ་ར་གི་ཉེ་འགྲམ་གྱི། ཆུ་གོང་ལབ་ཉན་འདིའི་ས་ཆ་འདི་ནས་རྙེད་རྒྱུ་གི་གནའ་ཤུལ་བརྗོད་རེད། འདི་གི་གནའ་ཤུལ་འདིའི་ནང་ལ། དང། དེ་ག་ནང་བཞིན་ཆབ་མདོ་ཁ་རུབ་ནས་ཁྱོད་ཀྱི་གནའ་ཤུལ་འདི་ཚོའི་ནང་ལ་ག་རེ་རྙེད་པ་རེད་ཟེར་ན། ནས་དང་ཨ་འདི།

བོད་མི་རྒྱ་གར་ལས་བྱུང་རེད་ལབ་ཉན་དེའི་ཁུངས་འཁྱོལ་ཡ་ལོ་ཞིག་ཁྱོད་ང་རང་ཡོད་མ་རེད་ད་དེ་གཅིག་ནས་ང་ཚོས་ཀྱི་དུས་རབས་བཅུ་བཅུ་གཉིས་བཅུ་གསུམ་ནང་ལ་དར་རྒྱོ་བྱས་དར་རྒྱོ་དེ་དག་ནི་སངས་རྒྱས་ཆོས་ལུགས་བོད་ལ་ཤུགས་ཆེ་བོ་དར་བ་དང་ནི་སངས་རྒྱས་ཆོས་ལུགས་པས་ཀྱི་ཨ་ནི་ང་ཚོས་བཤད་སྲོལ་ཅིག་བྱས་ད་དེ་ལོ་ཚིགས་ཀྱི་བྱས་ནས་ནི་ག་རེ་ཟེར་ན་སངས་རྒྱས་མྱ་ངན་ལས་འདས་རྗེས་ཨ་ནི་ལོ་ཉིས་སྟོང་ལྔ་བརྒྱ་འཁོར་བ་ཟེར་ན་འདྲ་ཡང་མིན་ན་སངས་རྒྱས་ཀྱི་གོང་དུ་བྱུང་བ་ན་གང་རྒྱལ་དེ་འདྲས་ཀྱི་ཐོག་ནས་ག་རེ་བྱས་པ་ཡིན། ཏག་ཏག་ཅིག་ད་དེ་དགོས་མ་རེད་ཡིན་ན་ན་ད་ང་ཚོས་བསམ་བློ་བཏང་ས་ག་རེ་ཡོད་རེད་ཟེར་ན་བོད་པ།

ལགས་འོང་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ང་རང་ཚོ་ནི་སྲོལ་རྒྱུན་གྱི་བོད་པའི་འཚོ་བ་སྐྱེལ་སྟངས་དང་ད་བོད་ཀྱི་ནི་ས་བབ་ཀྱི་ཁྱད་ཆོས་ལ་བརྟེན་བྱས་བྱས་ནི་བོད་མི་ཚོ་འཚོ་བཞིན་ཡོད་པའི་སྐོར་ལ་གནས་ལུགས་དང་བཅས་པའི་ཐོག་ནས་ངོ་སྤྲོད་གནང་ཡོད་དུས་གཤམ་ལ་ཡང་དུམ་བུ་འདི་གཅིག་གསན་རོགས་གནང་ཞུ་བ་ཡིན། བོད་འདི་ན་འདི་གནས་པའི་ས་ཆ་འདི་ག་ལ་གནས་ཉན་གྱི་མི་དེ་ཡོད་དེ་ད་ག་འདྲས་སུ་བྱས་ནས་འཚོ་བ་སྐྱེལ་གི་ཡོད་རེད་ཅེས་ཟེར་ན་ད་དེ་མི་འདྲ་ཞིག་ཡོད་རེད་ང་ཚོའི་དེ་མི་འདྲ་ཞིག་ཡོད་རེད་ས་ཆ་ཡ་མཐོ་པོ་རྐང་ཚད་ཀྱི་ཕི་ཊི་ཆིག་སྟོང་སུམ་བརྒྱ་ནས་ཆིག་སྟོང་ལྔ་བརྒྱའི་བར་ལ་བསྡད་ཉན་འདི་ག་འདི་ཕལ་ཆེར་འབྲོག་པ་རེད་འབྲོག་པ་བྱས་འདིའི་འཚོ་བ་འདི་ག་འདི་གང་ག་ལོ་སེམས་ཅན་ལ་བརྟེན་ནས་བསྡད་གི་ཡོད་ཁོ་ཚོ་སེམས་ཅན་ལ་འདྲི་ཡ་རེད་འདྲི་སེམས་ཅན་ལ་ད་དེའི་ཡུལ་ལ་རྩྭ་ཐང་ཁོ་རང་མ་གཏོགས་དེའི་ཞེ་པོ་ཡོད་མ་རེད་ནགས་ཚལ་ཞེ་པོ་ཡོད་མ་རེད།

ཆུ་བྱའི་སྒོ་ང་འདི་འདྲ་ལ་བརྟེན་ནས་ཞེ་པོ་ཅིག་བསྡད་གོ་ཁོང་ཚོ་ད་འདིའི་རྒྱུ། ང་ཕལ་ཆེར་མང་པོ་ནང་ལ་མཐོང་མྱོང། དེ་ག་ནང་བཞིན་རྩིས་ཁང་གི་དེབ་འདི་ཚོའི་ནང་ལས་མཐོང་བྱུང། རི་རྒྱ་ཀླུང་རྒྱ་རྒྱ་བར་མི་འཇུག་པའི་སྐུ་དྲིན་སོ་སོའི་ཨ་ནི་འདི་ཡོད་རེད་གོང་དཀའ་སྐབས་ལ་རི་ཀླུང་རྩ་ཚིག་བསྡམ་གོ་རེད་རི་ཀླུང་རྩ་ཚིག་བསྡམས་པའི་སྒང་ལ་ཨ་ནི་ཉ་ཟ་ཉན་དང། སྒོ་ང་ཅིག་ད་ཟ་ཉན་འདི་ཚོ་དེ་ཨ་ནི་འབྲུ་སྤྲད་གོ་ཁོང་ཚོའི་ད།

བཅུ་གཅིག་བཅུ་གཉིས་བར་དུ་ཡོད་རེད་དམ་ལྷ་ས་ནི་སྟོང་ཕྲག་བཅུ་གཅིག་སྒང་ལ་ཡོད་ཟེར་གྱི་རེད་ང་ཚོ་ད་བོད་རྒྱལ་ས་རེད་ལྷ་ས་བཅུ་གཅིག་སྒང་ལ་ཡོད་ཟེར་གྱི་རེད་བྱས་ཙང་འདི་ཞིང་ཁ་བཏབ་ཞིང་ཁ་དེ་ང་ཚོ་གྲོ་ནས་སྲན་གསུམ་པད་ཁ་ཟེར་བྱས་ནི་འབྲུ་སྣ་ལྔ་རབ་གཅིག་བཤད་སྲོལ་ཡོད་རེད་ཨ་ནི་དེ་ཚལ་རབ་ཅིག་འདི་འདྲ་བཏབ་ཤིང་འདི་འདྲ་བཏབ་བྱས་དོན་ད་ཁོང་ཚོ་ཚོང་རྒྱག་ལས་ཀ་ལག་ཤེས་ཀྱི་ལས་ཀ་རབ་འདྲའི་བྱས་བྱས་ནི་ད་དེ་ག་དེ་གང་ག་ཞིང་པ་ཟེར་གྱི་རེད་ད་ང་ཚོ་བོད་པའི་རྒྱལ་རབས་ནང་ལ་བྱས་ན་ཏོག་ཙམ་མ་གཏོགས་གཅིག་དང་ཕྱི་རྒྱལ་འདྲ་བ་ཡིན་ན་ནི་ཡུལ་ཚན་སོ་སོའི་བཟོ་གྲྭ་རེ་བ་དེ་འདྲའི་དང་དེ་འདྲའི་མང་པོ་ང་ཚོ་བོད་ལ་བཟོ་གྲྭ་ཞེ་དྲག་ཆེན་པོ་ཅང་བྱུང་ཡོད་མ་རེད་དེ་འདྲའི་སོང་ཙང་ད་རིགས་ཤིག་ཁོ་རང་བྱས་ནི་བོད་ཞིང་པ་བྱེད་ས་མ་འབྲོག་བྱེད་འབྲོག་པ་བྱེད་ད་འདི་ནས། དེའི་འོག་ལ་ཡོད་པ་དེ་ཁ་ཤས་ཀྱི་ནི་ཕུ་གྲུ་སུམ་བརྒྱ་ནས།

དམག་མི་འདི་ནས་འབུམ་གཉིས་བྱས་འབུམ་བཞི། ཨ་ནི་མ། རྒྱ་ནག་ནང་ལ་ཕྱིན་པའི་ལོ་རྒྱུས་ཡོད་རེད། དེ་ཙང་དམག་མི་གཅིག་པོ་འབུམ་གཉིས་གཏོང་གནང་ཐུབ་ཀྱི་ཡོད་རེད། དེ་ཙང། བོད་དམག་མི་ལ་འབུམ་གཉིས་ཡོད་དུས་ཨ་ནི། ད་ག་ལ་ཆ་བགོ་བའི་སྒང་ལ་ང་ཚོ། བོད་དེ་མི་འབོར་དེ་ཆེན་པོ་གཅིག་ཡོད་འདྲ་སྔ་མོ། ད་དེ་ནས་ཁྲི་སྲོང་ལྡེ་བཙན་སྐབས་ལ་དེ་ལས་མང་གི་རེད། ཁྲི་སྲོང་ལྡེ་བཙན་སྐབས་ལ་ཨ་ནི། འབུམ་བཞི། པའི་བོད་མ་རང་ཕྱིན་པའི་ལོ་རྒྱུས་དང། རྒྱ་གར་ལ་ཨ་ནི། མ་ག་དྷ་ནས། སངས་རྒྱས་ཀྱི་རིང་བསྲེལ་ལེན་ག་ཡོང་བའི་སྒང་ལ། བྱ་བ། བྱ་བ་ཆེན་པོའི་སྐད་ཆ་ཇི་ལྟར་ཡོད་རེད་ད་བྱ་བ་ཆེན་པོའི་སྐད་ཆ་དེ་ཚོ། ཕའང་ཚིག་གིས་བཤད་པའི་སྐབས་ལ་རྒྱ་གར་གཞུང་དེ་དག་གི་ཧོན་ཐོག་ནས་འདི་འདྲའི་ཨ་ནི་བོད་པ་ལ་དམག་མི་བྱེད་བ་ཡོང་ཡ་དེ་ག་འདྲའི་ཟིག་རེད། དཔེ་ཆ་ནང་ལ་ནི་འདུག། རྗེས་མ་ངས་ཞིབ་འཇུག་ཞེ་དྲག་ཅིག་བྱས་པའི་སྐབས་ང་འདི་གས་ཐོབ་ཅིག་འདུག་གར་སོ་ར་དཔལ་མོ་དཔལ་ཐང་ཡོན་ནང་གཅིག་ལ་ཨ་ནི་རྟ་བདུ་བ་ཅིག་མེད་འགྲོ་ཐང་ཅིག་ལ་ཨ་ནི་དམག་མི་དེ་གས་དེ་མ་ཕྱིན་ཅིག་རྒྱ་གར་ས་མཚམས་ལ་མ་གང་གཱའི་ས་མཚམས་ལ་མ་ཡོང་རྒྱ་གར་རྒྱལ་པོས། ག་སོ་རས་མ་ག་དྷ་ནས་ལེན་ཡག་གི་དེ་ཚོ་ཁས་ལེན་ཞུས། ཨ་ནི་བོད་པའི།

མི་འབོར་འབུམ་དྲུག་ཅུ་ཐམ་པ་ཡོད་པའི་གཏན་ཚིགས་དེ་ག་ནས་བྱུང་པ་རེད་ཟེར་ང་ཚོས་གསུངས་ན། ད་གཏན་ཚིགས་དེ་འདི་ནས་བྱུང་ཤག་ད་འབུམ་དྲུག་ཅུ་ཐམ་པ་ས་ཡ་དྲུག་ཟེར་འདི་རེད། ངས་འདི་ཚད་ནི་ག་ནས་ཡོང་གི་འདུག་ཚད་བིན་ཏེ། འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་གཏན་ཚིགས་ཆེན་མོས་བོད་དང་བོད་ཆེན་པོ་ཡོངས་ལ་མི་འབོར་འབུམ་དྲུག་ཅུ་ཐམ་པ་ཡོད་གསུངས་ཚུལ་བཀོད་འདུག་ཟེར་ད་འདི་ཀློང་རྡོལ་བླ་མ་རིན་པོ་ཆེས་གསུངས་པའི་བསྟན་པའི་སྦྱིན་བདག་བྱུང་ཚུལ་གྱི་རྣམ་གྲངས་ཤོག་ལྷེ་བཞི་པའི་རྒྱབ་ཡིག་ན་གསུམ་པའི་ནང་ལ། བོད་ཀྱི་མི་ལ་སྐྱེས་པ་དང་ཟ་མ་བུད་མེད་ཇི་ཙམ་ཞིག་དེ་དག་ཀུན་ལས་ཆོས་མཛད་དུ་ཆོས་བྱེད་ཀུན་ལ་ཡར་འགྲོ་དང་འབྲོམ་རྗེས་དེ་ལ་ལན་གསུངས་པ་བོད་ན་སྐྱེས་པ་བྱེ་བ་གསུམ་ཟ་མ་བུད་མེད་བྱེ་བ་བཞི་ཆོས་ལ་སྤྱོད་པ་ཁྲི་ཕྲག་བཞི་ཡར་འགྲོའི་མཆོད་པ་བཞི་བརྒྱ་སྟེ་ཞེས་བོད་ཀྱི་རྣམ་གཞག་གསུངས་འདུག། བྱས་ནས་འོ་ད་ཀློང་རྡོལ་བླ་མ་རིན་པོ་ཆེའི་གསུང་འབུམ་ནང་འདུག་ག། ད་འཛམ་བུ་གླིང་གི་མི་འབོར་གྱི་འགྲོ་སྟངས་རིལ་བོ་བྱས་ན་འབྲོམ་སྟོན་རྒྱལ་བའི་འབྱུང་གནས་སྤྱི་ལོ་ཆིག་སྟོང་བརྒྱ་ཐམ་པའི་ནང་དུ་བ་བྱུང་བ་རེད་བ།

ལྕགས་སྤྲེལ། ཆིག་སྟོང་དགུ་བརྒྱ་ཉི་ཤུ་ཐམ་པའི་ལོ། བོད་ཀྱི་དམག་མཁོའི་ཡོ་བྱད་ལ་སོགས་པ་དེ་ཚོ་གྲུབ་འདུན་གནང་ཡག་གི་དོན་དག་ལ་མི་རེ་ནས་ཊམ་ཀ་གཉིས་གཉིས་བསྡུས་གནང་རེད་ཊམ་ཀ་གཉིས་ཡིན་ད་དེ་དབུས་གཙང་གཅིག་པོ་ད་ལྟ་ཆབ་མདོ་ཡན་ཆད་དེ་ནས་བསྡུས་གནང་ཡག་རེད་འདིའི་ནང་དེ་རྩིས་དེ་ངའི་སྤོ་ལགས་ཅིག་ཡག་རེད། ཞྭ་སྒབ་པ་བསྟན་འཛིན་ནོར་རྒྱས་ཟེར་རྩིས་པ་གནང་རེད་སྤོ་ལགས་ཀྱི་རྩིས་ཁང་ནང་ལ་ཡིག་ཆ་བཞག་པ་དེའི་ནང་ལ་བྱས་ན་མི་འབོར་དེ་འདི་ཡག་རེད་ཊམ་གཉིས་རེ་ཞིབ་སྐབས་བདག་གི་མེས་པོ་རྩིས་ཟུར་ཞྭ་སྒབ་པ་བསྟན་འཛིན་ནོར་རྒྱས་མཆོག་ནས། མི་གྲངས་འབུམ་བཞི་བཅུ་སྐོར་འདུག་ཅེས་གསུངས་པ་རེད་ད་དེ་ཁམས་ཀྱི་མ་ག་གི་བུ་ཐོག་ནས་ཡིན་ན་ཨ་ང་ཚོའི་དེ་མ་ཁམས་གཅིག་གསན་དུ་སོང་ན་ག་ང་ཚོའི་ཡོད་རེད་ད་དེའི་ནང་ལ་འབུམ་བཞི་བཅུ་ཐམ་པ་ཡོད་པ་ཅེས་གསུངས་ཡོད་རེད་བྱས་ཙང་ད་ང་ཚོའི་རོབ་རྩིས་ཀྱི་ཕྱི་དྲོ་རྒྱལ་ཁ་ཡིན་ན་ཨ་མདོ་ད་ཉག་རོང་ད་མི་མང་གཅིག་གི་དེ་ག་དེ་དུས་སུ་ཡག་ཅེས་ད་དེ་ག་དེ་ཡོད་ཀྱི་རེད་དེ་གཤམ་གྱི་དུས་སུ་ཡག་ལུག་གི་ཡིན་ན་ཨ་ནི་འབུམ་དྲུག་ཅུ་གསན་རེད་ག་གང་ལ་དེ་ག་མེད་འགྲོ་སོང་སོང་རེད་བྱས་ད་དེ། ག་གསར་བའི་རྩིས་ཁང་གི་ཏིང་འཛིན་ནང་ལ་ཆིག་སྟོང་དགུ་བརྒྱ། ཉི་ཤུ་ཐམ་པའི་སྒང་ལ་ཉི་ཤུ་ཐམ་པའི་ལོ་དེའི་རྩིས་བསྐྱོན་པའི་རྩིས་རིག་དེ་ནང་ལ་ཅི་འདྲའི་ཟུར་དུ། དེ་བཞིན་ཡང་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་ང་ཚོའི་གླེང་ཡའི་ལེ་ཚན་ནང་ལོགས་ལ་ཡང་བོད་མིའི་སྐད་ཀྱི་སྐོར་ལ་ཆ་བཞག་པའི་ནས་ཡང། སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ང་རང་ཚོ་ད་བོད་པ་ཚོས་བེད་སྤྱོད་བྱེད་བཞིན་པའི་བོད་སྐད་འདིའི་ད་ཁྱབ་ཁོངས་དང། འབྲེལ་ཡོད་ཀྱི་སྐོར་ལ་ངོ་སྤྲོད་གནང་བ་བྱེད་ཀྱི་ཡོད།

བཟོད་པ་དེ་འདྲ་མ་རེད་དེ་འདྲ་སོང་ཙང་འདི། མ་དག་པ་ཡིན་ཟེར་བྱས་ནས་དགེ་འདུན་ཆོས་འཕེལ་གྱིས་དེ་འདྲ་གསུངས་བཞག་འདི་ང་ཡང་བལྟས་ནས་དེ་འདྲ་གྱི་མེད་འགྲོ་བསམ་གི། བོད་ཀྱི་སྐད་དེ་བོད་པ་པས་ང་རང་ཚོ་རང་གི་གཙང་ནས་མེད་འདྲ་ཅིག་སྐད་ཐུན་མོང་མ་ཡིན་པའི་ང་ཚོ་བོད་པའི་སྐད་ཅིག་བྱུང་ཡོད་རེད་མ་གཏོགས་ཅིག་གི་ཕྱིའི་རྒྱལ་ཁབ་ནས་སྐད་ཐུ་བ་བླངས་ནས་ང་ཚོའི་སྐད་ཆགས་པ་ཅིག་གཙང་ཡིན་མདོག་ཁ་པོ་མ་རེད་ད་བོད་པའི་སྐད་འདི་ཁྱབ་ཁོངས་རོབ་ཀྱི།

བོད་པས་ནི་ད་ཉམས་ནི་མ་བྱུང་བ་ཡིན་སྲིད་དགེ་འདུན་ཆོས་འཕེལ་གྱིས་ཅིག་མ་ཀུན་གཞི་གསུངས་བཞག་དེ་འདྲ་གསུངས་བཞག་དུས་སུ་གང་གང་སུ་བོད་པའི་སྐད་རང་ཡིན་སྲིད་བྱས་ནས་ཟེར་གི་ཡོད་རེད་བོད་པའི་སྐད་བལ་ཏི་སི་ཐན་སེང་ཏོ་པ་སྤྱི་དག་ལས་སྒང་ག་ལ་བོད་སྐད་རྒྱག་གི་ཡོད་རེད། ད་བོད་ཆོལ་ཁ་གསུམ་པོ་འདི་ནང་སྐད་གཅིག་ཁྱབ་བསྡད་པ་རེད་ད་ཆོལ་ཁ་སོ་སོ་ལ་སྐད་ཀྱི་ཟུར་ཆག་ནི། ལྟས་ཀྱི། སྐད་ཀྱི། སྒྲ་ཏོག་ཙེ། སྒྲ་མི་འདྲ་ནི་ཏོག་ཙེ་ཡོད་རེད་ད་ནི་ཅིག་དབུས་གཙང་ལ། དབུས་གཙང་ནང་ལ། བྱེ་བྲག་མང་པོ་ཡོད་རེད། མ་གཏོགས་གཅིག་གི་ཅིག་ཆོལ་ཁ་གསུམ་པོ་དེ་གའི་དེ་བོད་སྐད་རང་གི་ཐོག་ནས་སྐད་ཁོ་རས་ཁུངས་འཁྱོལ་ནས་འགྲོ་ཐུབ་ཀྱི་ཡོད་རེད། ལོ་ཟླ་དང་ཐོག་ནས་ང་ཚོ་ཡང་དུས་ཚོད་ཀྱི་རྐྱེན་པས་ད་རིང་གི་ལེ་ཚན་འདིའི་གསན་མཁན་རྣམ་པ་ཚོར་སྙན་སྒྲོན་དེ་ཙམ་ལ་བཞག་གི་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།